ན་དེ་ནང་བཞིན་མཇུག་ཡོངས་སུ་རྫོགས་པའི་བྱ་བ། ས་བཅད་གསུམ་ཞེས་པ་ནི་དང་པོ་ག་རེ་ཟེར་ན་བསྟན་བཅོས་རྩོམ་པར་འཇུག་པ་དེ་ལ་ས་བཅད་ག་ཟེར་དུ་བཞི་ཡོད་རེད་ད། ནམ་རྒྱུན་ཕལ་ཆེར་གཞུང་མང་དུ་གཅིག་པུ་ཆགས་ཀྱི་འདུག་བ། མཆོད་པར་བརྗོད་པ། དེ་ནང་བཞིན་རྩོམ་པར་དམ་བཅའ་བ། དེ་ནང་བཞིན། ཁེངས་པ་སྐྱུང་བ། སྤྲོ་བ་བསྐྱེད་པ། དེ་བཞི་ཡོད་རེད། ད་འདི་མ་ཚིག་རྐང་ན་མ་བྱ་བས་ན་དང་པོ་མཆོད་བརྗོད་ཀྱི་རྩ་བ་དེ་བྱ་བས་ན་ད་འདི་ན་དམིགས་བསལ་ག་རེ་འདུག་ཟེར་ན་རྩ་བ་བྱ་བ་དེ་ག་རེ་ཟེར་ན་མཆོད་བརྗོད་ལ་ཟེར་དུ་བ་མཆོད་པར་བརྗོད་པ་ཟེར་དུ་བ་ན་བདེ་གཤེགས་ཟེར་ཨང་གྲངས་གཉིས་བརྒྱབ་བཞག་འདུག་ག་དེ་ག་རེ་ཟེར་ན་མཆོད་པར་བརྗོད་པའི་རྩ་བ་དེ་ལ་ཚིག་རྐང་གཉིས་ཡོད་ཟེར་བ་རེད་ཨང་གྲངས་གཉིས་ཡོད་ན་ཚིག་རྐང་གཉིས་ཨང་གྲངས་བཞི་ཡོད་ན་ཚིག་རྐང་བཞི་ཨང་གྲངས་བཅོ་ལྔ་དེ་འདྲ་ཡོད་པས་ན་ཚིག་རྐང་བཅོ་ལྔ་འོ་དེ་འདྲ་སེ་མར་བརྩི་རྒྱུ་རེད་རེ་བ་གཉིས་གཉིས་བསལ་ཏེ་ཤོ་ལོ་ཀ་གཉིས་མ་བྱས་པའི་ཕྱིར་ཚིག་རྐང་གཉིས་གཉིས་བརྩི་རྒྱུ་རེད་ད་ད་མོ་ང་ཚོ་མཆོད་པར་བརྗོད་པ་དེ་ལ་ཚིག་རྐང་གཉིས་ཡོད་གསུངས་སོང་ད་འདི་ང་ཚོ་རྩ་བ་ལ་གཟིགས་ཨ། དང་འགྲེལ་བཤད་བསྟར་དང་བྱ་རྒྱུ་ཞུ་དུས་ཞུས་ཚར་རེད། ད་བདེ་གཤེགས་ཆོས་ཀྱི་སྐུ་མངའ་སྲས་བཅས་དང་ཕྱག་འོས་ཀུན་ལའང་གུས་པས་ཕྱག་འཚལ་ཏེ། འོ་ཚིག་རྐང་གཉིས་པོ་འདི་ག་རེ་ཟེར་ན་མཆོད་བརྗོད་ཀྱི་གཞུང་རེད། ད་དེ་མཆོད་པ་བརྗོད་སྟངས་དེ་ཡང་ཁ་སང་ཅིག་སློབ་གསོ་ཞུ་དུས་ཞུས་ཡོད་ད་ལྟ་འདིར་ཁོང་ཚོ་ཁ་ཅིག་ནས་སླེབས་འདུག་ཡང་གསལ་པོར་ཧ་ཅིག་ཁྱེད་རང་ཚོ་ཕྱོགས་གཅིག་ནས་དྲན་གསོ་དང་གཉིས་ནས་ཡང་ཅིག་ཁ་སང་མ་ཡོང་ཁོང་ཚོ་ནས་ཡང་ཅིག་གསལ་པོ་ཡོང་ཡ་བྱེད་དོ།

བདེ་གཤེགས་བདེ་སྟེ་ག་རེ་ཟེར་ན་དེ་འདྲའི་སྤངས་པ་དེ་ཡང་ཨན་ཅིག་གི་སྤང་བྱ་རེ་འགའ་བ་ཙམ་མ་ཡིན་སྤང་བྱ་མཐའ་དག་སྤངས་པ་ཡིན་ཙང་མ་ལུས་པ་སྤངས་པ་འདི་ག་རེ་ཁྱད་པར་ཆེ་བར་ཟེར་ན་ཉན་རང་དགྲ་བཅོམ་པ་ལ་སོགས་དེ་དག་ལས་ཁྱད་པར་ཉན་རང་དགྲ་བཅོམ་པ་དེ་དག་ཉོན་མོངས་སྤངས་པ་རེད་དེ་ཤེས་བྱའི་སྒྲིབ་པ་སྤངས་ཡོད་པ་མ་རེད་པ་སྤང་བྱ་དེ་ག་རེ་ཟེར་ན་ཕྱོགས་རེ་བ་ཙམ་རེད་དེ་ཡིན་ཙང་སྤངས་པ་དེ་བཞིན་ཁྱད་པར་གསུམ་ལྡན་དུ་བྱ་འདྲི་ད་རྟོགས་པ་དེ་བཞིན་ཁྱད་པར་གསུམ་གཅིག་པུ་རེད་ཨན་ཅིག་དང་པོ་ག་རེ་ཟེར་ན་དེ་ཁོ་ན་ཉིད་མཁྱེན་པ་མཁྱེན་པ་བརྟན་པ་ཨ་ནི་མ་ལུས་པ་མཁྱེན་པ་གསུམ་བྱས་ནས་གཅིག་པུ་རེད་ད་འདུག་ཚུལ་འདུག་ཟེར་རེད་ད་འདུག་དོན་བདེ་གཤེགས་ཟེར་འདུག་ཟེར་རེད་ད་བདེ་གཤེགས་ཟེར་རྒྱ་གར་སྐད་དུ་སུ་ག་ཏ་ཟེར་གྱི་འདུག་ག་སུ་ཟེར་འདུག་ག་ན་བདེ་བ་ཟེར་གྱི་ཡོད་ཟེར་རེད་གཤེགས་ཟེར་འདུག་ག་ན་ཁ་སང་སུ་ཀ་སུ་ཟེར་འདུག་ག་ན་བདེ་བ་ཅེས་ག་ཏ་ཟེར་འདུག་ག་ན་གཤེགས་པར་བྱ་རྒྱུ་རེད་འོ་འདུག་ཟེར་ལས་བྱ་གྱི་འདུག་ཟེར་ད་འདུག་ཟེར་ད་རྐང་ད་ཡང་བདེ་གཤེགས་ཀྱི་ཆོས་ཀྱི་སྐུ་མངའ་ཟེར་འདུག་ག་ན་འདུ་བྱེད་ད་ཆོས་ཀྱི་སྐུ་མངའ་བ་སུ་དང་བ་ལ། སངས་རྒྱས་འཕགས་པ་རང་ལ་གོ། དེ་འདྲའི་མངའ་རྒྱུའི་ཆོས་དེ་ཆོས་ཀུན་འཇུག་བྱེད། ཆོས་སྐུ་མངའ་བ་དེ་ནི་སངས་རྒྱས་འཕགས་པ་བྱེད་དེ་འདྲའི་ཆོས། མངའ་རྒྱུའི་ཆོས་དེ་ཆོས་དཀོན་མཆོག་བྱེད་དེ་འགོག་ལམ་གྱི་ཆོས་གཉིས་པོ། རེ་བ། དེ་བྱེད་ད་མདོ་དོན་བདེ་གཤེགས་དང་ཆོས་ཀྱི་སྐུ་མངའ་གཉིས་ཀྱིས་སངས་རྒྱས་དཀོན་མཆོག་དང་ཆོས་དཀོན་མཆོག་གཉིས་བསྟན་པ་རེད་གོ། སངས

ད་མང་པོ་ཞུ་ཡག་འདུག་ད་ཞུ་བཞིན་དེ་ལ་རྒྱལ་སྲས་ཡིན་པའི་རྒྱུ་མཚན་ས་མང་པོ་ཡོད་རེད་པ་ང་ཚོ་རྒྱལ་སྲས་ཟེར་བ་དེ་རྒྱལ་སྲས་ཡིན་པ་ལ་རྒྱུ་རྐྱེན་ག་རེ་ག་རེ་ཚང་དགོས་མིན་རྒྱུད་བླ་མའི་ཤེས་བྱེད་མང་པོ་ཡོད་རེད་ཐེག་ཆེན་ལ་མོས་ས་བོན་ཤེས་རབ་དེ། ཨ་ནི་སྙིང་རྗེ། ཐེག་ཆེན་ལ་མོས་ས་བོན་ཤེས་རབ་དེ། གཉིས། ལགས་སམ། ཐེག་ཆེན་ལ་མོས་ས་བོན་ཤེས་རབ་དེ། ཨ་ནི་གཅིག། བདེ་བའི་མངལ་གནས། བ། ཐེག་ཆེན་ལ་མོས་ས་བོན་ཤེས་རབ་སྟེ། འོ་ལགས་སོ། སངས་རྒྱས་ཆོས་སྐྱེད་མ་དང་ཏིང་འཛིན་གྱི་བདེ་བའི་མངལ་གནས་སྙིང་རྗེ་མ་མ་ཡིན་དེ་འདྲ་བ་ནི་རྒྱལ་བའི་སྲས་ཞེས་བྱ་ཟེར་ཐ་མ་དེ་དག་དང་མི་གང་འདུག་སུ་རེད་ཨང་ཐེག་པ་ཆེན་པོ་ལ་མོས་པ་ཡོད་པ་ཨང་སྟོང་པ་ཉིད་རྟོགས་པ་དེ་ཙམ་དུ་མ་ཟད་བདེ་བའི་མངལ་གནས་སྙིང་རྗེའི་མངལ་དང་ལྡན་པ་ཀ་སང། བསམ་གཏན་གྱི་མངལ་དང་ལྡན་པ་དེ་ཙམ་དུ་མ་ཟད་སྙིང་རྗེ་མ་མ་དང་ལྡན་པ་དེ་འདྲའི་ཁྱད་ཆོས་བཞི་ལྡན་གང་ཟག་ཅིག་ལ་ག་རེ་རེད་རྒྱལ་བའི་སྲས་ཟེར་གྱི་རེད་གསུང་བ་རེད། ཡང་དུ་བྱེད། ད་ཕྱག་འོས་ཀུན་ལའང་གུས་པར་ཕྱག་འཚལ་ཟེར་དུས་སྒང་ལ་དེ་བཞིན་ཐུན་མོང། སྲས་བཅས་ཟེར་དེ་ཡན་ཆད་ག་ས་ལ་ཐེག་ཆེན་ཐུན་མོང་བའི་སྐྱབས་འགྲོ་བྱེད། ཐུན་མོང་མ་ཡིན་པའི་སྐྱབས་འགྲོ་བྱེད། ཕྱག་འོས་ཀུན་ལའང་ཕྱག་འཚལ་ཟེར་དུས་སྒང་ལ་དེ་མ་ཡིན་པའི་ད་ཅིག་ཕྱག་བྱ་འོས་སུ་གྱུར་ཆ་ཚང་ལ་ཕར་ཕྱག་འཚལ་བ་དེ་རེད་དེ་ཐེག་ཆེན་ཐུན་མོང་བའི་སྐྱབས་འགྲོ་སྟོན་གྱི་རེད་གསུངས་རེད། ཡང་ད་མང་དུ་འདུག་ཀློག་ཤེས་མཁན་དག་ཡང་དུ་ཡང་མང་པོ་ཆགས་ན་ཉོབ་འགྲོ་ད་དེ་ཡིན་ཚིག་རྐང་གཉིས་ཚེ་དེ་རེད་དོ་བ་མཆོད་པར་བརྗོད་པ་ལ་ཚིག་རྐང་གཉིས་བྱེད་ད་གཉིས་པ་ག་རེ་རྩོམ་པ་དམ་བཅའ་བ་དེ་ལ་ཨང་གྲངས་བརྒྱབ་འདུག་བས། རྩོམ་པ་དམ་བཅའ་བ་དེ་ལ། ཨང་གྲངས་གཉིས་རྒྱབ་འདུག་བ་དེ་ཚིག་རྐང་གཉིས་ཡོད་ཟེར་བ་རེད་ད་རྩ་བ་མགོ་ག་ནས་བསྐོར་རེད། ག་རེ་བཙུགས་རེད་ཟེར་ན་བདེ་གཤེགས་སྲས་ཀྱི་སྡོམ་ལ་འཇུག་པ་ནི་ལུང་བཞིན་མདོར་བསྡུས་ནས་ནི་བརྗོད་པར་བྱ། འོ་འདུག་སེ་རེད། ད་དེ་རྩོམ་པ་དམ་བཅའི་གཞུང་རེད། ད་ག་རེ་རྩོམ་དགོས་པ་དེ་འདྲའི་ཕྱག་འཚལ་བ་དེ་ལ་བརྟེན་ནས་ཨང་བྱ་བ་ཁྱད་པར་ཅན་ག་པར་འཇུག་གི་ཡོད་རེད་ཟེར་ན་ཨང་བདེ་གཤེགས་སྲས་ཀྱི་སྡོམ་ལ་འཇུག་གི་ཡིན་གསུངས་བ་རེད། ཨང་གཅིག་བདེ་གཤེགས་སྲས་ཀྱི་སྡོམ་ཟེར་དུས་སྒང་ལ་བདེ་གཤེགས་སྲས་ཟེར་དུས་སྲས་བྱང་ཆུབ་སེམས་དཔའ་རེད་བ། ད་དེའི་སྡོམ་ཟེར་བ་དེ་ལ་གཞུང་སོ་སོའི་འགྲེལ་བཤད་རྒྱག་སྟངས་མི་འདྲ་བ་ཡོང་གི་འདུག་སྡོམ་ཟེར་བ་དེ། བསམ་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་དང་སྦྱོར་བ་ག་རེ་ཟེར་ན་ཕྱིན་དྲུག་གི་ཉམས་ལེན་ལ། བསམ་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ཚུལ་དེ་དང་སྦྱོར་བ་ཕྱིན་དྲུག་གི་ཉམས་ལེན་སློབ་ཚུལ་གཉིས་པོ་དེ་ལ་ཨ་བདེ་གཤེགས་ཀྱི་སྲས་ཀྱི་སྡོམ་ཟེར་གྱི་རེད། ག་རེ་ཟེར་ན་བྱང་ཆུབ་སེམས་དཔའི་ཉམས་ལེན་ག་རེ་ཡིན་ནའི། བསམ་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་སེམས་བསྐྱེད་དེ་བསྐྱེད་ནས་ཨ་རྒྱལ་སྲས་ཀྱི་ཆེན་པོ་སློབ། ག་ཚོད་སློབ་ཚུལ་འདི་གཉིས་མ་འདུས་པའི

ཨ་ནི་གི་བསམ་པ་ཨ་ནི་ཅིག་གི་སེམས་བསྐྱེད་ཚུལ་དེ་དང་སྦྱོར་བ་ཕྱིན་དྲུག་གི་ཉམས་ལེན་གྱི་རིགས་དེ་ཚོ་ཕར་ཕྱིན་ཅི་མ་ལོག་པར་སྟོན་པ་ཡིན་ཙང་དེ་ལ་འཇུག་པ་རེད་གསུངས་རེད་བདེ་གཤེགས་སྲས་ཀྱི་སྡོམ་ལ་འཇུག་པ་ནི་ད་སྤྱོད་འཇུག་གོ་རུང་བྱེད་ལུང་བཞིན་མདོར་བསྡུས་ནས་ནི་བརྗོད་པར་བྱ་ཟེར་ད་དེ་འདྲ་བའི་གཞུང་འདི་ཨ་ནི་ཅིག་གི་བཅོམ་ལྡན་འདས་ཀྱི་བཀའི་ལུང་ཚད་མ་ལུང་ད་ཅིག་ཁུངས་བྱས་ནས་ཨ་ནི་མདོར་བསྡུས་དེ་ནས་བརྗོད་ཀྱི་ཡིན། ཨོ་དེ་རེད་ད་ལུང་བཞིན་ཟེར་དུས་སྒང་ལ་ག་རེ་ཟེར་ན་བཅོམ་ལྡན་འདས་ཀྱི་ད་པེ་ཅིག་གི་དེ་རེད་ད་ཅིག་གི་ཆོས་ཁུངས་བཙུན་པ་སྟོན་པ་མདོར་བསྡུས་ཟེར་དུས་སྒང་ལ་ཟློས་སྐྱོན་སྤང་བ་ཡི་ཚུལ་ཡིན་པ་དང་ཟློས་སྐྱོན་སྤངས་ན་ག་རེ་ཟེར་ན་བཅོམ་ལྡན་འདས་ཀྱི་ལུང་ལས་གསུངས་ཚར་བས་ན་ཡང་བསྐྱར་གསུང་དགོས་ཡ་མི་འདུག་ག་ཟློས་སྐྱོན་ཡོང་འདུག་ཟེར་ན་སྐྱོན་ཡོད་པ་མ་རེད་བཅོམ་ལྡན་འདས་ཀྱིས་གསུངས་པ་དེ་ལ་རིགས་འགའ་ཞིག་ཧ་ཅང་རྒྱས་ཐག་ཆོད་ཨ་ཅིག་གི་བློ་ལ་མ་ཆུད་རིགས་འགའ་ཞིག་བསྡུས་ཐག་ཆོད་བློ་ལ་མ་ཆུད་པ་དེ་ཡིན་ཙང་ད་འདིའི་གཞུང་འདི་ཚིག་ཉུང་ལ་དོན་པེ་ཆ་ཚང་སྟོན་བསྡད་པ་ཡིན་ཙང་ཨ་ཅིག་གང་ཟག་པེ་ཅིག་ཅིག་དབང་པོ་རབ་འབྲིང་ཐ་གསུམ་གྱི་གང་རེ་ཅིག་དེ་ཐོས་བསམ་ཞུགས་པས་ན་བདེ་བླག་ཏུ་རྟོགས་པའི་དགོས་པ་ཅིག་ཡོད་རེད་དེ་ཡིན་ཙང་ལུང་དང་ག་རེ་ཟེར་ན་ཡོད་མ་ག་རེ་ཡོད་མ་རེད་ཟློས་སྐྱོན་ཡོད་མ་རེད་ལུང་བཞིན་མདོར་བསྡུས་ནས་ནི་བརྗོད་པར་བྱ། འོ་འདུག་སེ། ད་རྩོམ་པ་དམ་བཅའ་བའི་འདིའི་གཞུང་དེ་ལ་ང་ཚོ་དགོས་སོགས་ཆོས་བཞི་ཕར་སྦྱར་ན་བདེ་གཤེགས་ཞེས་པའི་སྐབས་སུ་ག་རེ་ཟེར་ན་ཉིང་དགོས་སྟོན་གྱི་ཡོད་རེད་ད་དེ་འདྲའི་རྒྱལ་སྲས་བྱང་ཆུབ་སེམས་དཔའི་ཉམས་ལེན་བྱེད་པ་ལ་མཐར་ག་རེ་བདེ་གཤེགས་སངས་རྒྱས་གོ་འཕང་ཐོབ་ཡ་དེ་རེད་བ་བདེ་གཤེགས་ཞེས་པའི་སྐབས་སུ་ཉིང་དགོས་བྱས། སྡོམ་ལ་ཟེར་དུས་སྒང་ལ་བརྗོད་བྱ་དེ་བྱས། ཨ་ནི་བརྗོད་པར་བྱ་ཟེར་དུས་སྒང་ལ་དགོས་པ་དེ་རེད་ད་འབྲེལ་བ་དེ་ཤུགས་ལ་བསྟན་གྱི་འདུག་ག་འོ་འདུག་སེ།

ཨ་བརྗོད་བྱ་སྔར་གསུངས་མ་ཚར་བའི་གསུང་ཡ་མེད་པས་ན་རྗོད་བྱེད་ཀྱི་ཚིག་དག་ནི་ཨ་སྡེབ་སྦྱོར་སྙན་པོ་དང་བར་གཅིག་པས་གང་ཟག་པེ་ཅིག་དབང་པོ་ཡིད་འཕྲོག་ཡ་དེ་འདྲ་ཅིག་གི་སྙན་ངག་གི་རྒྱན་བཟོ་ཡ་མི་འདུག་ཨ་བདག་ནང་བཞིན་དེ་འདྲའི་བརྩམས་པ་གཞན་ལ་ཡང་ཕན་པ་ཡོང་ཡ་བསམ་པ་ཡང་མེད་ད་རང་གི་སོ་སོའི་རྒྱུད་ལ་དགེ་བ་སྔར་ཡོད་པ་འདི་གོང་ནས་གོང་དུ་འཕར་བཏང་ཡག་ཕྱིར་ངས་འདི་བརྩམས་པ་ཡིན་གསུངས་འདུག་བ་བྱས་ཙང་ད་འདི་ག་རེ་རང་གི་ཡིད་ལ་བསྒོམ་ཕྱིར་ངས་འདི་བརྩམས།

ཨ་ནི་ཅིག་གི་འཁྲུགས་པ་སྡེབ་པའི་བསྟན་བཅོས་ཡང་མ་རེད། གབ་པ་འབྱིན་པའི་བསྟན་བཅོས་ཡང་མ་རེད་འཁྲུགས་པ་སྡེབ་པ་ཟེར་དུས་སྒང་ལ་གཞུང་འཁྲུགས་བསྡད་པ་ཚུར་ཕྱོགས་གཅིག་ཏུ་སྡེབ་ཡག་ཞིག་འདུག་ག་དེ་འཁྲུགས་པ་སྡེབ་པའི་བསྟན་བཅོས་ཟེར་གྱི་རེད། གབ་པ་འབྱིན་པ་ཟེར་དུས་སྒང་ལ་བསྟན་བཅོས་ཀྱི་གཞུང་རིགས་འགའ་ཞིག་ལ་མ་ཚིག་གབ་བསྡད་པ་དེ་སྦས་བཞག་པ་དེ་ཡང་གསལ་དུ་སྟོན་ཡག་དེ་འདྲའི་བསྟན་བཅོས་དེ་མ་རེད་གསུང་བ་རེད། ད་ག་རེད་ཟེར་ན། ཐོར་བུ་སྡུད་པའམ་ཡང་ན་ག་རེ་ཟེར་ན་ཉམས་ལེན་གྱི་རིགས་རྩལ་དུ་སྟོན་པའི་བསྟན་བཅོས་ཅིག་རེད་གསུང་བ་རེད་རྒྱལ་སྲས་ཆེན་པོ་ཞི་བ་ལྷའི་གཞུང་འདི་དཔེ་སྤྱོད་བ་ག་རེ་ཟེར་ན་གཞན་ལ་དཔེ་ཕན་པའི་དཔེ་ཀུན་སློང་གི་ཨ་ནི་ཅིག་གཙོ་ཟེར་བའི་དོན་ནི་དཔེ་གང་ཟག་གི་རྒྱུད་ཐོག་ལ་ཕར་ཕན་པའི་དཔེ་ཅིག་གདམས་ངག་བས་ཀྱི་དེ་འདྲ་ཅིག་དེ་རེད་མ་གཏོགས་དཔེ་གཞུང་སྡེབ་སྦྱོར་སྙན་པོ་བྱས་ཨ་ནི་རིགས་མ་གསལ་བར་གསལ་བར་བཟོ་ཡག་དེ་འདྲ་ཡང་ཅིག་ཨ་ནི་འཁྲུགས་པ་དེ་ཚུར་མ་འཁྲུགས་པར་བཟོས་དེ་འདྲ་སྐད་ཅིག་མ་རེད་ད་དཔེ་བཅོམ་ལྡན་འདས་ཀྱི་དཔེ་གདམས་ངག་ད་ད་དཔེ་བྱང་ཆུབ་སེམས་དཔའི་གདམས་ངག་རིགས་མང་པོ་གསུངས་བཞག་མདོ་སྡེ་ཕལ་པོ་ཆེ་ལ་སོགས་པ་རྣམས་ལ་བྱང་ཆུབ་སེམས་དཔའི་གདམས་ངག་མང་པོ་བཞུགས་དེ་ཆ་ཚང་ཚུར་འཐོར་བསྡད་པ་ཚུར་རྡོག་རྡོག་བཟོས་བསྡེབས་པ་གཅིག་བྱས་དེ་རྡོག་རྡོག་བཟོས་ནས་དེ་གང་ཟག་གཅིག་གི་ཉམས་ལེན་ལ་ཕར་དྲིལ་ནས་བསྟན་པའི་བསྟན་བཅོས་ཡིན་ཙང་བསྟན་བཅོས་གཞན་དང་མི་འདྲ་བ་བཞུགས་དགོས་ཡོད་ཟེར་རེད། ད་ང་ཚོ་རིགས་འགའ་ཞིག་གིས་ཚིག་གི་སྡེབ་སྦྱོར་སྙན་པོ་འབའ་ཞིག་ལ་བསམ་བཏང་བསྟན་བཅོས་རྩོམ་ལ་དོན་ཡོང་གི་ཡོད་ཟེར་བ། ཚིག་སྙན་བརྗོད་མ་གཏོགས་དཔེ་བརྗོད་བྱའི་དོན་དེ་ལ་བཞེད་རམ། ད་རྒྱལ་སྲས་ཆེན་པོ་ཞི་བ་ལྷའི་གཞུང་བརྗོད་བྱའི་དོན་རང་རྩལ་དུ་བཏོན་ནས་དཔེ་ཅིག་བརྩམས་པའི་གཞུང་ཞིག་ཡིན་ཟེར་རེད་དེ་ཡང་གང་ཟག་གི་ཉམས་ལེན་ལ་ཕར་ཕན་ཐོགས་པ་དོན་འཁྲུལ་ཞིག་རེད་ཟེར། ད་དེ་འདྲ་གསུངས་འདུག་བསྟན་བཅོས་དེ་ལ་དེ་འདྲ་རིགས་བཞི་ཡོད་རེད་དེ་ཕྱི་མ་གཉིས་གཞིར་བཞག་རྩོམ་པ་རེད། བྱས་ཙང་ད་ཡིན་ཙང་དེ་འདྲ་ཞིག་ཡིན་ཟེར་རེད། ད་རང་གི་ཡིད་ལ་བསྒོམ་ཕྱིར་ངས་འདི་བརྩམས། ད་དགེ་བ་བསྒོམ་ཕྱིར་བདག་གི་དད་པའི་ཤུགས་ཟེར་དེ་ནས་མ་ག་ལེར་སྡུག་བསྔལ་ཟབ་ཅིང་བྱས་ན་སྤྲོ་བ་སྐྱེས་པ་ཟེར་གྱི་རེད།

མིང་ཡོད་ཚད་དེ་ལ་ཡ་ཨ་ཚུལ་བཏགས་པར་མ་མཐོ་མ་མི་གྲལ་བུད་ཡག་དེ་ཡོང་གི་མི་འདུག་ག་ང་ཚོ་ཆེད་དུ་བཟོས་ནས་ད་རྗེ་བཙུན་ཆེན་པོ་ཞི་བ་ལྷ་མི་གྲལ་མར་བུད་རེད་ད་མི་གཅིག་གིས་ང་ཚོ་ཆེད་ཀྱི་སྤྱོད་པ་དེ་ལས་མར་བུད་ནས་ད་དཔེ་ཅིག་ཁྱི་དང་དག་ན་ཤེས་ཅིག་དེ་འདྲའི་དཔེ་ཅིག་མི་སྤྲང་པོ་དེ་འདྲའི་ཅིག་སྤྱོད་པ་ཅིག་སྒང་ནས་ཉམས་ལེན་གནང་རྒྱུ་ཅིག་རེད་འདུག་ག་བྱས་ཙང་ད་ཁྱི་གྲལ་ནས་བུད་ཨ་ནི་ག་རེ་ཟེར་ན་ཨ་ནི་ག་ས་མི་གྲལ་ནས་ཕར་བུད་ད་སྙེག་ས་ག་བར་སྙེག་རེད་ཁྱི་གྲལ་དུ་སྙེག། ད་ཐོབ་ས་ག་རེ་ཐོབ་ཟེར་ལྷ་གྲལ་ཐོབ་ད་ཐོབ་ས་ག་རེ་ཐོབ་རེད་སངས་རྒྱས་གོ་འཕང་འདི་ཐོབ་ཐུབ་འདུག་བ། ང་ཚོ་མི་གྲལ་བསྡད་ཕྱིན་ཆད་ཕལ་ཆེར་ཕལ་ཆེར་སངས་རྒྱས་གོ་འཕང་རེ་བ་ཡོད་མ་རེད་སངས་རྒྱས་གོ་འཕང་ཕར་དེར་བཞག་ཐར་པའི་གོ་འཕང་ཐོབ་མ་རེད་མི་གྲལ་བསྡད་ན་དགའ་འབྲུ་བདེ་བོ་རེད་མི་དང་ཕར་ཚུར་འདྲ་མཉམ་གི། དཔེ་དཔལ་འབྱོར་དཔེ་ཅིག་ཕར་ཚུར་འགྲན་རྩོད་བྱེད་ཡག་ཡང་ན་དཔེ་ཅིག་ཡོན་ཏན་འགྲན་རྩོད་བྱེད་ཡག་ཡང་ན་གོ་ས་མཐོ་དམན་འགྲན་རྩོད་བྱེད་ཡག་དེར་བསྡད་ཡག་རེད་མ་གཏོགས་དམ་ཆོས་ཉམས་ལེན་ཡོང་གི་ཡོད་མ་རེད་བྱས་ཙང་མི་གྲལ་ནས་ཕར་བུད་འདུག་བ་བྱས་ཙང་དེ་འདྲའི་ཅིག་གི་མི་གྲལ་ནས་བུད་བསྡད་ཀྱིན་དེ་འདྲའི་ཅིག།

ཁོ་རང་གི་རྒྱུད་ལ་བྱང་ཆུབ་སེམས་ཀྱི་ཉམས་ལེན་ད་ལྟ་བཞི་བོ་ཡོད་དེ་རེད་པ་དེ་འདྲའི་ཡོད་པ་དེ་ཨ་ནི་ཕར་ཅིག་དཔེ་བསྟན་བཅོས་དེ་ལ་བརྟེན་ནས་ཨ་ནི་གོང་དུ་གོང་དུ་འཕེལ་ཡག་ཆེད་དུ་གསུངས་རེད་དགེ་བ་བསྒོམ་ཕྱིར་བདག་གི་དད་པའི་ཤུགས་འདི་དག་གིས་ཀྱང་ཟེར་འདི་དག་ཟེར་དུས་སྒང་ལ་འདི་བྲི་འཇུག་ཤེས་དེ་ཉེ་ཚིག་ཡིན་པ་ད་རྒྱལ་སྲས་ཆེན་པོ་ཞི་བ་ལྷ་ཁོ་རང་གི་ཐུགས་རྒྱུད་ལ་སྤྱོད་འཇུག་གི་དཔེ་གཞུང་ཡོངས་སུ་ཐུགས་རྒྱུད་ལ་ཆགས་ཚར་རེད།

དེ་ལ་བརྟེན་ནས་རང་དང་སྐལ་བ་མཉམ་པའི་གང་ཟག་གཞན་གྱི་རྒྱུད་ལ་ཡང་རིམ་པ་བཞིན་དུ་ཕར་འཕེལ་ཡག་གི་དེ་རེ་གསུངས་པ་རེད། འདི་དག་གིས་ཀྱང་རེ་ཞིག་འཕེལ་འགྱུར་ལ་བདག་དང་སྐལ་བ་མཉམ་པ་གཞན་གྱིས་ཀྱང་ཅི་སྟེ་འདི་དག་མཐོང་ན་དོན་ཡོད་འགྱུར། ད་ཁོ་རང་དང་སྐལ་བ་མཉམ་པ་ད་དེ་སྣོད་ལྡན་གྱི་གང་ཟག་ཅིག་ལ་ཟེར་དགོས་རེད། གང་ལ་གཞན་ལ་ཕན་པ་ཡི་བསམ་པ་མེད་ཟེར་དུས་སྒང་ལ། གང་ཟག་སྣོད་དང་མི་ལྡན་པ། དེ་འདྲ་ལ་ཕན་པའི་བསམ་པ་ཡོད་མ་རེད་པ། ད་གང་འོག་ལ་ག་རེ་ཟེར་ན། བདག་དང་སྐལ་བ་མཉམ་པ་གཞན་གྱིས་ཀྱང་ཟེར་དུས་སྒང་ལ་གདུལ་བྱ་སྐལ་བ་དང་མཉམ་པ་སྐལ་བ་དང་ལྡན་འདས་ཀྱི་སྣོད་རུང་གི་གདུལ་བྱ་ཡིན་འདས་ཀྱི་ལྷག་པར་དུ་ཐེག་པ་ཆེན་པོ་ལ་མོས་པ་ཡོད་འདས་ཀྱི་གང་ཟག་ཨ་འཇིགས་པ་རྒྱལ་སྲས་ཆེན་པོ་ཞི་བ་ལྷ་ཁོ་རང་དང་སྐལ་བ་མཉམ་པ་དེ་འདྲའི་ཅིག་ལ་ཕར་ཕན་པའི་བསམ་པ་དེ་ཡོད་རེད་གསུངས་འདུག་བདག་དང་སྐལ་བ་མཉམ་པ་གཞན་གྱིས་ཀྱང་ཅི་སྟེ་ཟེར་དུས་སྒང་ལ། གལ་ཏེ། དེ་འདྲའི་གཞུང་འདི་མཐོང་ན། དོན་དང་ལྡན་པ་ཡོང་གི་རེད་ད་འདུག་སེ་རེད། ད་ང་ཚོ་སྐལ་མཉམ་གྱི་གང་ཟག་ཆགས་དགོས་ན་མོས་གཞན་གང་ལྟར་ཡང་ཅིག་སྟེ། དེ་བས་ང་ཚོ་ཅིག་བསོད་ནམས་འདི་བསགས་བསྡད་པས་དེ་ཡིན་གྱི་རེད་བ་དེ་འདྲའི་བས་ཅིག་ཕར་ཐོས་བསམ་བྱ་ཡག་གོ་སྐབས་བྱུང་བ་དེ། རེད་བ། དེ་འདྲའི་སྤྱོད་པ་གོ་སྐབས་བྱུང་པོ་དེ་ཅི་སྟེ་འདི་དག་མཐོང་ན་དོན་འགྱུར་ལྟ་དེ་རེད་ད་འདིར་གཞན་ལ་ལྟོས་པའི་དགོས་པ་ཡོང་གི་འདུག་བ། འོ་འདུག་ཟེར་ད་དེ་སྤྲོ་བ་སྐྱེད་སྟངས་སྤྲོ་བ་དེ་ག་རེ་ཟེར་ན་གཞུང་འདི་བརྩམས་པ་ལ་བརྟེན་ནས་ཁོ་རང་གི་རྒྱུད་ཀྱི་ད་ལྟ་བྱང་ཆུབ་སེམས་དཔའི་ཉམས་ལེན་གྱི་རིགས་ཡོད་བསྡད་པ་དེ་གོང་ནས་གོང་དུ་འཕེལ་ཡག་ཅིག་ཡོང་གི་འདུག་དེ་ཙམ་དུ་མ་ཟད་རང་དང་སྐལ་བ་མཉམ་པ་གཞན་ལ་ཡང་དེ་འདྲ་བའི་གཞུང་འདི་ཕར་ལྟ་ཀློག་བྱས་པ་ན་ཕན་པ་རྒྱ་ཆེན་པོ་ཡོང་གི་འདུག་ཡིན་ཙང་ངས་གཞུང་འདི་རྩོམ་པ་ལ་རང་བཞིན་གྱི་སྤྲོ་བ་ཡོང་གི་འདུག་གསུངས་པ་རེད་ད་འདུག་སེ། ད་དེ་ནས་ག་རེ་ཟེར་ན་གཞུང་དོན་དངོས་ལ་མ་འགྲོ་ཞེ་ན་རེད་པ་ད། ལག་དབེན་དུ་ཞིག་ལབ། དེ་རྗེས་དེ་རྗེས་ཁ་སང་འདི་དེ་ལབ་ས་རེད་ད་ཡང་མང་པོ་ཞིག་འདོན་འདུག་ད་ང་ཚོ་འོག་ལ་མ། བརྗོད་དངོས་ཀྱི་རང་བཞིན་བཤད་པ་དེ་རེད་བ། བསྟན་བཅོས་ལུས་ཀྱི་རང་བཞིན་ཟེར་ན་བསྟན་བཅོས་ལུས་ཀྱི་རེད་བ། ལུས་ཀྱི་རང་བཞིན་བཤད་པ་དེ་ལ་ས་བཅད་ག་ཚོད་བྱེད་ཀྱི་རེད་ད་ཁ་སང་ཞུས་པ་ནང་བཞིན་རེད། བྱང་ཆུབ་སེམས་མཆོག་རིན་པོ་ཆེ། མ་སྐྱེས་པ་རྣམས་སྐྱེ་གྱུར་ཅིག་སྐྱེས་པ་ཉམས་པ་མེད་པར་གོང་ནས་གོང་དུ་འཕེལ་བར་འགྱུར་ཞེས་པའི་སྨོན་ལམ་གྱི་བསྡུས་དོན་འདི་ཉིད་གཞིར་བཞག་ནས་འཆད་པ་བླ་མ་རིན་པོ་ཆེའི་གསུང་རྒྱུན་ཡིན་པས་འདི་ལྟར་བཤད་ལགས། ད་པའི་སྤྱིར་སྤྱོད་འཇུག་གི་འགྲེལ་པ་མང་པོ་ཡོད་ལྷག་པར་དུ་བོད་ཀྱི་པཎ་ཆེན་གྱི་སྤྱོད་འཇུག་གི་འདིར་འགྲེལ་པ་མཛད་མཁན་གྱི་རྒྱལ་སྲས་མང་ཆེ་བ་རབ་འདི་ཨ་འདི་གཞིར་བཞག་ཅིག་བྱེད་ཀྱི་འདུག་ཁ་སང་ཞུས་ཡིན་པ་འདུག་ཟེར། ད་དེ་ཡང་ཀུན་རྫོབ་དང་དོན་དམ་པའི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་རྣམ་པ་གཉིས་རང་རྒྱུད་ལ་མ་སྐྱེས་པ་སྐྱེད་པར་བྱེད་པའི་ལེའུ་གསུམ་སྐྱེས་པ་མི་ཉམས་པར་བྱེད་པའི་ལེའུ་གསུམ། དེའི་རྒྱུན་ནི་གོང་དུ་གོང་ནས་འཕེལ་བར་བྱེད་པའི་ལེའུ་གསུམ་ཁ་སང་ཆ་བགོས་བརྒྱབ་ཚར་ཡིན་པ། བྱང་ཆུབ་སེམས་རྒྱུད་ལ་མ་སྐྱེས་པ་སྐྱེད་པར་བྱེད་པའི་ལེའུ་དེར་ལེའུ་གསུམ་ག་རེ་ཟེར་ན། བྱང་ཆུབ་སེམས་ཀྱི་ཕན་ཡོན་བསྟན་པའི་ལེའུ། སྡིག་པ་བཤགས་པའི་ལེའུ། བྱང་ཆུབ་ཀྱི་སེམས་ཡོངས་སུ་བཟུང་བའི་ལེའུ་འདི་རེད། དེ་གསུམ་བཅས། ཨང་དེ་འདྲ་བའི་སེམས་རང་རྒྱུད་ལ་སྐྱེས་པ་དེ་མི་ཉམས་པར་སྲུང་བའི་ཆེད་དུ་ལེའུ་གསུམ་རེད་ལེའུ་གསུམ་ག་རེ་ཟེར་ན་བཞི་པ་བག་ཡོད་བསྟན་པའི་ལེའུ། ལྔ་པ་ཤེས་བཞིན་བསྟན་པའི་ལེའུ། དྲུག་པ་ག་རེ་ཟེར་ན། ལྔ་པ་ཤེས་བཞིན་བསྟན་པའི་ལེའུ་དྲུག་པ་བཟོད་པའི་ལེའུ་བཅས། གསུམ་པོ་དེ་དེ་བྱང་ཆུབ་སེམས་རང་རྒྱུད་ལ་སྐྱེས་པ་དེ་མི་ཉམས་པ་ཡང་སྲུང་ཡག་གི་ལེའུ་བཅས་ད་དེ་ནས་མི་ཉམས་པ་ཡོད་བསྡད་པ་དེ་གོང་ནས་གོང་དུ་འཕེལ་གཏང་ཡག་གི་ལེའུ་དེ་ལ་ཨཱ་ལེའུ་ག་ཟེར་ན་བདུན་པ་བརྩོན་འགྲུས་ཀྱི་ལེའུ་བརྒྱད་པ་བསམ་གཏན་གྱི་ལེའུ་དགུ་པ་ཤེས་རབ་ཀྱི་ལེའུ་དེ་གསུམ་ད་ཐ་མ་བརྩོན་འགྲུས་ག་ཟེར་བསྔོ་བའི་ལེའུ་དེ་དེ་འདྲའི་ད་ཅིག་བྱང་ཆུབ་སེམས་རང་རྒྱུད་ལ་སྐྱེས་ཨཱ་མི་ཉམས་པ་སྲུང་དེ་གོང་ནས་གོང་དུ་འཕེལ་བ་ལ་དགེ་རྩ་ཡོད་པ་དེ་ཨ་ཅིག་གིས་བདག་དང་སེམས་ཅན་ཐམས་ཅད་ལ་ཕར་ཕར་བསྔོ་ཡག་དེ་ཨ་ཅིག་བསྔོ་བའི་ལེའུ་དེ་དེ་འདུག་སེ་རེད་ཡག་དེ་རྗེས་དེ་དག་སྤེལ་བའི་འབྲས་བུ་གཞན་དོན་དུ་ཡོངས་སུ་གཏོང་བ་ལ་དང་བསྔོ་བའི་ལེའུ་དེ་རེད་པ། བསྔོ་བ་དང་སྨོན་ལམ་བཅས་པའི་ལེའུ་སྟེ་མདོར་བསྡུས་ན་ག་རེ་ཟེར་ན་ལེའུ་གཅིག་སྟེ་མདོར་བསྡུས་ན་ལེའུ་བཅུ་པོ་ན་ས་བཅད་བཞིའི་སྒོ་ནས་འཆད་པ་ཡིན་ལ། དེའི་དང་པོ་ལ་གསུམ་དང་པོ་ག་རེ་ཟེར་ན་བྱང་ཆུབ་སེམས་རང་རྒྱུད་ལ་མ་སྐྱེས་པ་སྐྱེད་པར་བྱེད་པ་དེ་ལ་ལེའུ་གསུམ་ཡོད་གསུངས་སོང་ང་ལེའུ་གསུམ་པོ་ཡོད་ཟེར་དེ་འདྲའི་ལེའུ་གསུམ་པོ་དེ་མ་ཆ་བགོས་རྒྱག་དགོས་རེད་པ་ཆ་བགོས་ག་རེ་ཟེར་ན་དང་པོ་ག་རེ་ཕན་ཡོན་གྱི་ལེའུ། སྡིག་བཤགས་ཀྱི་ལེའུ། བྱང་ཆུབ་ཀྱི་སེམས་ཡོངས་སུ་བཟུང་བའི་ལེའུ་དེ་གསུམ་དེ་རེད། ལ་དང་པོ་ཕན་ཡོན་གྱི་ལེའུ་དེ་ལ་ལེའུའི་གཞུང་དང་ཨན་ཅིག་ལེའུའི་མཚན་དོན། ད་འདི་ཆ་ཚང་གཅིག་པ་རེད། པའི་གཞུང་དགའ་འཕྲོས་བྱས་ནས་ད་ལྟ་སྤྱོད་འཇུག་ལེའུ་ཕྱི་མ་ཕྱི་མ་དེ་ལ་ལེའུའི་གཞུང་ཟེར་དང་ལེའུའི་མཚན་དོན་ཟེར་ཡོང་ལེའུའི་མཚན་ཟེར་ཡོང་རེད་ཁར་སང་ལེའུའི་མཚན་ནོ། ལེའུའི་མཚན་ཟེར་དང་བ་ལ་ཐ་མ་ཐ་མ་དེ་རྫོགས་འགྲོ་ཡོང་གི་རེད་པ་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས་བྱང་ཆུབ་སེམས་དཔའི་ཕན་ཡོན་བསྟན་པའི་ལེའུ་དེའོ།

དགེ་མཚན་འདི་འདྲ་ཡོད་རེད་ཕན་ཡོན་འདི་འདྲ་ཡོད་རེད། འདི་དང་ཕྱི་མ། དེ་བཞིན་གཏན་དུ་སྤེལ་ཅིག་དགེ་བ་དང་ཅིག་སྤེལ་ཅིག་ཡོན་ཏན་གྱི་ཆ་ལེགས་ཚོགས་འདི་འདྲ་འདི་ལས་ཡོང་གི་རེད་དེ་འདྲའི་སྟོན་པའི་གཞུང་དེར་ག་ས་ཕན་ཡོན་བསྟན་པའི་ལེའུ་གསུངས་རེད་ད་དེ་འདྲའི་བྱང་ཆུབ་སེམས་ཀྱི་ཕན་ཡོན་བསྟན་པ་ལ་ཡང་དང་པོ་བྱང་ཆུབ་སེམས་ཁོ་རང་གིས་བསྟན་ཅིག་གོ་གི་རེད། དེ་འདྲའི་བྱང་ཆུབ་སེམས་ཕན་ཡོན་བཤད་པ་ལ་དང་པོ་བྱང་ཆུབ་སེམས་ཁོ་རང་གི་རྟེན་ཅིག་དགོས་ཀྱི་རེད་རྟེན་ཅིག་བཤད་ཨང་དེ་ལ་བརྟེན་པའི་བྱང་ཆུབ་སེམས་དེ་བཤད་དགོས་ཡིན་ཙང་དང་པོ་རྟེན་བཤད་པ་ལ་ཡང་ས་བཅད་གཉིས་ཤིག་གི་རེད་དེ་འདྲའི་བྱང་ཆུབ་སེམས་ཀྱི་རྟེན་དེ་ལ་བྱང་ཆུབ་སེམས་རྟེན་དེ་ལ་ལུས་རྟེན་གཅིག་དང་སེམས་རྟེན་གཉིས་དགོས་ཀྱི་རེད། བས་ག་རེ་ཟེར་ན་བྱང་ཆུབ་སེམས་ཉམས་ལེན་བྱེད་པ་ལ་དེའི་བྱང་ཆུབ་སེམས་ཉམས་སུ་ལེན་ཡག་གི་ལུས་རྟེན་གཅིག་དགོས་ཀྱི་འདུག་བ། ད་ག་ནང་བཞིན་བྱང་ཆུབ་སེམས་ཉམས་ལེན་བྱེད་པ་ལ་དེ་འདྲའི་བྱང་ཆུབ་སེམས་དེ་རྒྱུད་ལ་སྐྱེ་བའི་སེམས་རྟེན་གཅིག་དགོས་ཀྱི་རེད་བ། ལུས་རྟེན་དང་སེམས་རྟེན་གཉིས་ལ་མ་བརྟེན་བྱང་ཆུབ་སེམས་སྒོམ་ཐུབ་ཡོད་མ་རེད་དང་སྒོམ་ཡག་སྒོམ་ཡག་ཆ་རྐྱེན་ཚང་ཡོད་མ་རེད་དེ་ཡིན་ཙང་དང་པོ་ག་རེ་ཟེར་ན། བྱང་ཆུབ་སེམས་ཀྱི་རྟེན་ཟེར་དུས་ལ་ག་རེ་གཉིས་ཡོད་འདུག་ས་བཅད་ག་ཚད་ཡོད་འདུག་ལུས་རྟེན་དལ་འབྱོར་དང་སེམས་རྟེན་སེམས་རྟེན་ནོ། ད། དུ་ཟེར། ད་དང་པོ་ལུས་རྟེན་དལ་འབྱོར་ཟེར་ན་རྩ་བའི་ཚིག་ག་ཚད་ཡིན་གོ་དོ། ཞེས་ལེགས་དོ། ཨ་ན་ཞེས་བྱ་བའི་ཚིག་རྐང་བཞི་ཡིན་པ། ད་ང་ཚོ་སྐབས་དོན་སྐབས་དོན་འགྲོ་ཞེ་ན། ད་དང་པོ་ག་རེ་ཟེར་ན། རྩ་བ་བྱས་ན་ག་རེ། དལ་འབྱོར་འདི་ནི་རྙེད་པར་ཤིན་ཏུ་དཀའ། སྐྱེས་བུའི་དོན་སྒྲུབ་ཐོབ་པར་གྱུར་པ་ལ། གལ་ཏེ་འདི་ལ་ཕན་པ་མ་བསྒྲུབས་ན་ཕྱིས་འདི་ཡང་དག་འབྱོར་པར་ག་ལ་འགྱུར་གསུང་བ་རེད། ད་ང་ཚོ་ནམ་རྒྱུན་ང་ཚོ་ལམ་རིམ་གྱི་བས་ཅིག་པའི་གསུང་ཆོས་མང་པོ་ཞུ་མྱོང་ཡོད་རེད་ད་ག་ནང་བཞིན་ད་སོ་སོའི་དཔེ་ཆ་ལམ་རིམ་ལོག་ཏུ་ཀློག་དགོས་ཀྱི་རེད་བ་དེ་ཡིན་ཙང་དལ་འབྱོར་རྙེད་དཀའ་ཚོད་འདུག་སོ་མྱི་སེ་ཞིབ་ཚགས་པོ་སུ་ཞུ་དགོས་ཡོད་ཀྱི་མ་རེད་གང་ལྟར་ཡང་འདི་གསུང་གི་རེད་དལ་འབྱོར་འདི་ནི་ཟེར་དུས་སྒང་ལ་དལ་འབྱོར་ངོས་བཟུང་བ་དེ་བྱེད་རྙེད་པར་དཀའ་བ་ཟེར་དུས་སྒང་ལ་དལ་འབྱོར་རྙེད་དཀའ་བ་དེ་ཟེར་སྐྱེས་བུའི་དོན་སྒྲུབ་ཟེར་དུས་སྒང་ལ་ཨང་གཅིག་དོན་ཆེ་བ་བསྟན་རེད་ནམ་རྒྱུན་ང་ཚོས་དལ་འབྱོར་འདི་ལ་དལ་འབྱོར་ངོས་བཟུང་བ

དལ་བའི་རྟེན། གང་ས། དལ་འབྱོར་འདི་ནི་གསུངས་འདུག་བ། ཨའོ་བདག་གིས་འདི་རྒྱག་ཡག་འདི་དགོས་པ་ཁྱད་པར་ཞིག་ཡོད་རེད་གསུངས་རེད། ནམ་རྒྱུན་ང་ཚོ་སུམ་རྟགས་དང་བརྡ་སྤྲོད་ནང་འདི་ཟེར་དུས་ག་རེ་རེད་འདི་དེ་ཉེ་ཚིག་ཡིན་པ། ཐག་རིང་པོར་གོ་རྒྱུ་ཡོད་མ་རེད། ང་ཚོ་མང་པོ་ཅིག་དལ་འབྱོར་དལ་འབྱོར་འདི་ནི་མ་ལབ་བྱས་དལ་འབྱོར་དེ་ནི་ལབ་གི་འདུག་བ། ཁ་ནས་ལབ་གི་ཡོད་མ་རེད་སེམས་ནས་ག་ས་ན་ཁོ་ལ་འདི་ཚང་ཤག་ཁོ་ལ་འདི་ཚང་མི་འདུག་མི་གཞན་དག་ལ་ཚང་མ་ཚང་བལྟས་བསྡད་རེད་མི་འདུག་སོ་སོར་འདི་ཚང་ཡོད་དང་མེད་དཔྱད་པ་བྱེད་ཀྱི་མི་འདུག་བྱས་ན། དལ་འབྱོར་འདི་ནི་གསུངས་འདུག་བ། འདི་དེ་ཉེ་ཚིག་ཡིན་ཙང་སོ་སོ་རང་ཉིད་ལ་ད་ལྟ་དལ་བ་བརྒྱད་དང་འབྱོར་པ་བཅུ་ཐོབ་ཞག་འདི་ནས་སོ་སོ་རང་ཉིད་ཐོབ་པ་དེ་ཐོབ་པ་ངོས་འཛིན་དགོས་རེད་གསུངས་པ་རེད་གཞན་དག་ལ་འདི་ཐོབ་ཞག་ཐོབ་མི་འདུག་སྐད་ཆ་མེད་པ་བྱས་གཞན་དག་ལ་ཐོབ་ཡིན་ན་སོ་སོར་བེད་སྤྱོད་བཏང་ཡོང་བ་མ་རེད་མ་ཐོབ་ཡིན་ན་དེ་སོ་སོར་གྱོང་རག་ཡོང་བ་ད་ལྟ་སོ་སོ་རང་ཉིད་ལ་ཐོབ་ཞག་པས་ཨ་མི་ཁོམ་པའི་གནས་བརྒྱད་གང་དུ་ཡང་མ་སྐྱེས་པར་ཨ་མཆིས་ཀྱི་ཆོས་བྱེད་པ་ལ་དལ་བ། དེ་འདྲའི་བརྒྱད་ཐོབ་དེ། ད་ག་ནང་བཞིན་ཆོས་བྱེད་པ་ལ་རང་གི་ངོ་ནས་ཚང་ཟེར་བའི་མཐུན་རྐྱེན་ཨང་ག་ཟེར་ན་རང་འབྱོར་ལྔ་ཆོས་བྱེད་པ་ལ་མཐུན་རྐྱེན་གཞན་གྱི་ངོ་ནས་ཚང་དགོས་པས་ཨང་གཞན་འབྱོར་ལྔ་མདོར་བསྡུས་ན་ག་རེ་ཟེར་ན་དལ་འབྱོར་ཆོས་བཅོ་བརྒྱད་ཚང་བའི་ལུས་རྟེན་འདི་ནི་ཡིན་ཟེར་ཡང་ཟུར་ཞིག་ད་མི་ཁོམ་པའི་གནས་བརྒྱད་ཟེར་ན་པས་ཞུ་མི་དགོས་རེད་མིའི་མི་ཁོམ་པའི་གནས་བརྒྱད་དང་མི་མ་ཡིན་པའི་གནས་བརྒྱད་པ་རེད་ད་ང་རང་ཚོ་དང་འདི་ང་རང་ཚོ་འདི་ན་ཡོད་མཁན་ཆ་ཚང་དེ་བརྒྱད་པོ་གང་དུ་ཡང་སྐྱེས་ཡོད་མ་རེད། མི་མི་ཁོམ་པའི་བརྒྱད་ནང་སྐྱེ་བ་མ་རེད་པ། མཐའ་འཁོབ་དང། གཅིག། ལོག་ལྟ་ཅན། དབང་པོ་མ་ཚང་བ། ད་འདི་ཚོ་གང་ཡང་སྐྱེ་མི་འདུག་བ། ང་ཚོ་བྱས་ཙང་སྐྱེ་བ་མ་རེད་པ། ལོག་ལྟ་ཅན་ནི་མ་རེད། ལས་རྒྱུ་འབྲས་ཁས་ལེན་གྱི་ཡོད་རེད། མཐའ་འཁོབ་ཆོས་མེད་པའི་ཡུལ་དུ་སྐྱེ་བ་མ་རེད། གླེན་ཞིང་ལྐུགས་པ་ནི་སྐྱེ་བ་མ་རེད། དབང་པོ་མ་ཚང་བ་ནི་མ་རེད། བྱས་ཙང་ང་ཚོ་འདི་གང་གང་ཡང་སྐྱེ་མི་འདུག་བ། མི་མི་མ་ཡིན་པའི་མི་ཁོམ་པ་བཞི་ཟེར་བ་ལ་དམྱལ་བར་སྐྱེ་བའམ་ཡི་དྭགས་སྐྱེ་བའམ་དུད་འགྲོར་སྐྱེ་བའམ་ལྷ་ཚེ་རིང་པོ་ནི་སྐྱེ་མི་འདུག་བ། སྐྱེ་བ་མ་རེད་བ། མ་སྐྱེས་མེད་ཙང་ང་རང་ཚོ་བས་ཅིག་ངོས་ནས་གནས་བརྒྱད་པོ་གང་དུའང་མ་སྐྱེས་པ་ད་ལྟ་ཆོས་བྱེད་པར་ཚུར་དལ་བ་རེད་ཆོས་བྱེད་པ་ལ་ག་རེ་རེད་དལ་བ་ཟེར་ན་ག་རེ་རེད་ཁོམ་པ་རེད་ཁྱོད་དལ་པོ་ཡོད་པས་ཟེར་དུས་ང་དལ་པོ་ཡོད་ཟེར་གི་འདུག་ད་འདི་དལ་མི་དལ་ཟེར་དེ་ག་རེ་རེད་ཆོས་བྱེད་ལ་ཁོམ་པའི་སྐད་ཅིག་རེད་ད་ང་རང་ཚོ་ངོས་ནས་དལ་བ་ཆ་ཚང་ཚང་བསྡད་རེད། གང་ཟེར་ན་མི་ཁོམ་པའི་གནས་གང་དུའང་སྐྱེ་བ་མ་རེད་ཆ་ཚང་སོ་སོ་ལ་ཡོད་པ་དེ་ངོས་བཟུང་དགོས་འདུག་བ་དེ་རེད། ད་ག་ནང་བཞིན་ཆོས་བྱེད་པ་ལ་མཐུན་རྐྱེན་རང་གི་ངོས་ནས་ཚང་བའི་འབྱོར་པའི་ཆོས་ལྔ་ཚང་བསྡད་རེད་མི་ཉིད་དབུས་སྐྱེས་དབང་པོ་ཚང་ལས་མཐའ་མ་ལོག་གནས་ལ་དད་ཆོས་ལྔ་ཚང་བསྡད་འདུག་བ་ད་མི་ཡིན་པ་ནི་ང་ཚོ་མི་རེད་པ། ཡ། དབུས་སྐྱེས་སམ་ཡུལ་དབུས་སུ་སྐྱེས་བསྡད་འདུག་བ་ད་ཡུལ་དབུས་ཟེར་ན་ཡང་ང་ཚོ་ཆོས་ཚིགས་དང་ས་ཆ་ས་ཚིགས་ཡིག་གཉིས་ཟེར་ན་སྐབས་འདིར་ང་རང་ཚོ་ཡུལ་དེ་ཆོས་ཚིགས་ཀྱི་ཡུལ་དབུས་དེ་རེད་ས་ཚིགས་ཡུལ་དབུས་ཟེར་ན་ཁྱབ་པ་ཡོད་པ་མ་རེད་ཆོས་ཚིགས་ཀྱི་ཡུལ་དབུས། ཆོས་ཚིགས་ཡུལ་དབུས་ཟེར་བ་ལ་འཁོར་རྣམ་བཞི་རྒྱུ་བའི་གནས། ད་ནི་འཁོར་རྣམ་བཞི་དགེ་སློང་མ་ད་དེང་སང་རྩོད་གཞི་རེད་དེ་གང་ལྟར་ཡང་དགེ་སློང་ཕ་དགེ་སློང་ཕ་ཡོད་རེད་པ་དགེ་ཚུལ་ཕ་མ་གཉིས་ཡོད་རེད་པ་ད་འཁོར་རྣམ་བཞིའི་ནང་འཁོར་གསུམ་ཡོད་པའི་གནས་སྐྱེས་བསྡད་འདུག་ང་ལ་གང་ལྟར་ཡང་ཆོས་དར་བའི་ཡུལ་དུ་སྐྱེས་བསྡད་འདུག་ད་ག་ནང་བཞིན་མི་ཉིད་དབུས་སྐྱེས་དབང་པོ་ཚང་ད་དབང་པོ་ནི་ཚང་བ་རེད་དབང་པོ་མ་ཚང་སུ་གཅིག་མི་འདུག་ཨ་ནི་ལས་ཀྱི་མཐའ་མ་ལོག་པ་རེད་ང་རང་ཚོ་ཚེ་འདིར་མཚམས་མེད་ཀྱི་ལས་སྟོབས་ལྡན་བསགས་ཕལ་ཆེར་བསགས་ཡོད་མ་རེད་ཕ་བསད་པ་དང་མ་བསད་པ་འདི་འདྲའི་ལས་ང་ཚོ་བསགས་ཡོད་པ་མ་རེད་པ།

ཆོས་བྱེད་པ་ལ་རང་ངོས། ཆོས་བྱེད་པ་ལ་གཞན་གྱི་ངོས་ནས་ཚང་དེ་ལ་སངས་རྒྱས་འཇིག་རྟེན་དུ་བྱོན་པ་དེས་ཆོས་གསུངས་པ། འོག་ལ་སོ། ཨ་ནི་ཅིག་བསྟན་པ་གནས་པ་དེའི་རྗེས་སུ་འཇུག་པའི་དགེ་འདུན་ཡོད་པ་ད་ག་ནང་བཞིན་ཆོས་སྒྲུབ་པ་ལ་མཐུན་རྐྱེན་གཞན་གྱིས་སྦྱིན་བདག་ལ་སོགས་བསྙེན་བཀུར་ཞུ་མཁན་ཡོད་པ་འདིར་གདའ། སངས་རྒྱས། གལ་སྲིད་ང་རང་ཚོ་ངོས་འདི་ཚང་བ་ནི་སངས་རྒྱས་འཇིག་རྟེན་དུ་མ་བྱོན་ཙང་ཚར་སོང། སངས་རྒྱས་འཇིག་རྟེན་དུ་བྱོན་པ་ནི་ཆོས་མ་གསུངས་ཙང་ཚར་སོང། ཆོས་གསུངས་པ་ནི་བསྟན་པ་མ་གནས་ཙང་ཚར་སོང། ད་ཆོས་གསུངས། སངས་རྒྱས་འཇིག་རྟེན་དུ་བྱོན་ཆོས་ཡང་གསུངས་བསྟན་པ་གནས་བསྡད་ད་ལྟ་བཅོམ་ལྡན་འདས་ཀྱི་བསྟན་པ་གནས་པའི་སྐབས་རེད་མ་གཏོགས་བསྟན་པ་འཇིག་པའི་དུས་མ་རེད་པ་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པ་དེ་ལོ་ལྔ་སྟོང་ཡོད་དང་ལོ་ཉིས་སྟོང་དྲུག་བརྒྱ་ལྷག་ཕྱིན་ཚར་ད་ཉིས་སྟོང་སུམ་བརྒྱ་ཟིན་མ་ཟིན་ཅིག་ལྷག་བསྡད་རེད་དེ་ཡིན་ཙང་ད་དུང་དེ་ཙམ་ལྷག་བསྡད་འདུག་ང་ཚོ་དཔེ་དུས་ཚོད་ལ་མཚོན་ན་ཧ་ལས་པའི་ད་བཟང་པོ་ཞིག་སྐྱེས་བསྡད་འདུག་བ་དུས་ཚོད་རེད་ད་ག་ནང་བཞིན་ཨཱ་དེའི་རྗེས་སུ་འཇུག་པའི་དགེ་འདུན་འདུག་བ་བསྟན་པ་ཡོད་པའི་དབང་དུ་ད་སོ་སོའི་ཆོས་གྲོགས་མང་པོ་མེད་ན་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་ཡག་ཡོང་གི་མ་རེད་ཐོས་པ་དང་བསམ་པ་བྱེད་ཡག་ལ་གྲོགས་བཟང་པོ་བཟང་པོ་དགོས་ཀྱི་འདུག་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་མཁན་འདུག་བ། ད་ག་ནང་བཞིན་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་པ་ལ་གཞན་གྱིས་མཐུན་རྐྱེན་སྦྱར་མཁན་མེད་ན་འགྲིག་གི་མ་རེད་པ། བཟའ་ཡག་འཐུང་ཡག་གོན་ཡག་གང་ལྟར་ཡང་ཕྱིའི་མཐུན་རྐྱེན་ང་ཚོ་གཅིག་པས་ང་ཚོར་མཚོན་ད་ཅིག་འདི་ཚང་མི་འདུག་འདི་འགྲིག་གི་མི་འདུག་སོགས་ལབ་ས་གཅིག་མི་འདུག་བ། མེད་པ་ཡིན་ཙང་ད་ང་ཚོ་པས་རང་གི་ངོས་ནས་ཚང་དགོས་པའི་འབྱོར་པ་ལྔ་གཞན་གྱི་ངོས་ནས་འབྱོར་པ་ལྔ་མདོ་དོན་འབྱོར་པ་བཅུ་གང་ངམ་ཚང་བསྡད་རེད་མདོ་དོན་ད་ང་རང་ཚོ་ང་རང་ཚོ་མི་རེ་རེའི་ལུས་རྟེན་ཐོག་ལ་འབྱོར་པ་བཅུ་བཅུ་ཡོད་དེ་རེད་འདི་ངོས་བཟུང་ཤེས་དགོས་རེད་གོ་སོང་ད་ང་ཚོ་འདི་ཆ་ཚང་ཡོག་འདི་དང་འདི་པའི་མི་ཅིག་རིག་པ་ཡག་མ་རྒྱ་སྐད་ཅིག་མ་རེད་ཨ་ནི་ཅིག་རྫུ་འཕྲུལ་ཅན་མི་ཅིག་སྐད་ཅིག་ཡོག་མ་རེད་ཆ་ཚང་ལ་འབྱོར་བ་བཅུ་ག་ས་དལ་བ་བརྒྱད་དང་འབྱོར་བ་གཅིག་པོ་གཅིག་རྐྱང་ཡོག་རེད་ད། འོ་འདི་ང་ཚོ་ངོས་བཟུང་གོ་རེད་ད་འདི་ཡང་ནས་ཡང་ནས་བསམ་དང་ཡང་ནས་ཡང་ནས་ངོས་བཟུང་གོ་རེད་མ་གཏོགས་པས་ད་འདི་ཚིག་ཅིག་མ་ཅིག་ངས་མ་ཅིག་ལ་ཞབས་འདི་ཡིད་ལ་བཞག་དེ་ཕན་ཐོག་མ་རེད་འདི་ཡང་ནས་ཡང་ནས་བསམ་དང་བསམ་དང་བསམ་ཨ་ནི་གཞི་ནས་དལ་འབྱོར་ད་ང་ལ་དེ་འདྲ་ཅིག་རྙེད་ཤག་བསམ་བསམ་ཅིག་བློ་ཅིག་སྐྱེ་གི་རེད་བ་དངོས་འབྲེལ་ད་ང་ལ་མ་ཚང་བ་བས་བས་ཅིག་ཆོས་བྱེད་པ་ལ་མཐུན་རྐྱེན་མ་ཚང་བ་ཆ་ཚང་ང་ལ་རྙེད་ཤག་བསམ་བསམ་ཞིག་སོ་སོའི་སེམས་གཏིང་ནས་པའི་ཡིད་ཆེས་འཁེལ་བ་རྙེད་དུས་གཞི་ནས་དལ་འབྱོར་ངོས་བཟུང་ཐུབ་རེད། འོ་དེ་དལ་འབྱོར་ངོས་བཟུང་བའི་ཚད་དེ་འདྲ་ཞིག་རེད་ཟེར་ད་ནང་ང་ཚོ་དལ་འབྱོར་ངོས་བཟུང་ཡ་དེ་དཀའ་ལས་ཁག་པོ་འདུག་ང་ཚོ་བས་ངོས་བཟུང་ཡ་དེ་ག་རེ་ངོས་བཟུང་རེད། གཟུགས་པོ་བས་ཡག་པོ་ཡོད་པ་དང་གཟུགས་པོ་སྟོབས་ཆེ་པོ་ཡོད་པ། དེང་སང་བྱས་པས་ན་ཅིག་གཟུགས་པོ་འབར་ཡོད་ཡོད་པ་དུ་སུ་ང་ཡོད་པ་དེ་ངོས་བཟུང་གི་འདུག་ཨ། སུ་སུ་ཡིན་ན་བས་སྐྲ་ཡག་པོ་ཡོད་ན་སྐྲ་ཡག་པོ་ཡོད། ཨ་ཅིག་གིས་དྲ་འབུ་གཟུགས་པོ་ཡག་པོ་ཡོད་ང་གཟུགས་པོ་ཡག་པོ་ཡོད་ཅིག་ཡོད་ཟེར་ཡ་ཅིག་མ་གཏོགས་བས་ཆོས་བྱེད་ཡ་མཐུན་རྐྱེན་ཡོད་པ་དེ་ཁྱོན་ནས་ངོས་བཟུང་ཐུབ་མི་འདུག་ང་ཚོ་ཚང་མ་གཅིག་པ་རེད་བ།

གཅིག་པུ་གཅིག་རྐྱང་གི་འཁོར་ལོ་ཡོད་པ་དང། སོ་སོར་ཉོ་བ་དེ་འཁོར་ལོ་ཡོད་པ་ནང་བཞིན། བྱས་ཙང་ད་འདི་ངོས་བཟུང་ཐུབ་ན་ཡག་པོ་འདུག་ཨ། ཨོ་བྱས་ཙང་ད་ག་རེ་དལ་འབྱོར་འདི་ནི་ད་ངོས་བཟུང་བ་དེ་རེད་ད་རྙེད་དཀའ་བ་སེ་ཞུས་མི་ཁོག་ཅེས་དེ་འདྲའི་དལ་འབྱོར་འདི་ད་རང་ང་ཚོ་ཐོབ་པ་འདི་དཔེ་ཅིག། ཧ་ལས་པའི་ད་ཅིག་ང་ཚོ་མ་སོང་ད་ཅིག་རྙེད་མ་ཐུབ་པ་ཅིག་རྙེད་པ་ལྟ་བུ་ཞིག་རེད་སོང་བ་རེད་དཔེར་ན་ད་རྙེད་དཀའ་བ་ནང་གསལ་ཞལ་འདྲེན་ར་བ་དཔེར་ན་ཅིག་རྒྱ་མཚོ་ཆེར་གཡེངས་གཉའ་ཤིང་འོག་ལ་སྤྱོད་འཇུག་ཁོ་རང་ནང་ལ་ཡོད་རེད་རྒྱ་མཚོ་ཆེར་གཡེངས་གཉའ་ཤིང་གི་བུ་གར་རུས་སྦལ་མདུན་མིའི་རྙེད་པ་ཤིན་ཏུ་དཀའ་སེ་འདུག་བ་ལ་ད་དཔེའི་སྒོ་ནས་རྙེད་དཀའ་བ་རྒྱུའི་སྒོ་ནས་རྙེད་དཀའ་བ་ཨ་ངོ་བོའི་སྒོ་ནས་རྙེད་དཀའ་བ་མང་པོ་ཞིབ་ཅིག་ཡོད་རེད

གཉའ་ཤིང་གི་བུ་ག་སེར་མདའ་འདུག་སེ་ཤིང་བུ་ག་དེ་ཡང་དེ་ཞིག་གཉའ་ཤིང་གི་བུ་ག་དེ་གསེར་ཟེར་གྱི་འདུག་བ་ཤིང་རང་མ་ཡིན་པ་བྱས་གསེར་གྱི་བུ་ག་དེ་འདྲའི་ཡོད་པ་བྱས་ཡོད། ཤིང་སྒོར་སྒོར་དེ་འདྲའི་ཡོད་བྱས་ད་ཤིང་ཟེར་ནས་མི་འདུག་ཤིང་དང་དེ་ལ་གསེར་ཅིག་ཤེས་པ་གང་ནས་སྒོར་སྒོར་དེ་འདྲའི་ཨི་ཁུང་ཡོད་པ་གཅིག་དེ་གར་རྒྱ་མཚོའི་སྒང་ལ་འདུག་སེ་འཁྱེར་བསྡད་པ་བྱས། ཨ་ནི། རྒྱ་མཚོ་ཆེར་གཡེངས་གཉའ་ཤིང་གི་བུ་གར་རུས་སྦལ་ཟེར་ད་དེའི་རྒྱ་མཚོའི་གཏིང་དེ་ལ་བུ་ག་ཅིག་ཡོད་རེད་ག་ས་རྒྱ་མཚོའི་གཏིང་དེ་ལ་ག་ས་རུས་སྦལ་ཅིག་ཡོད་རེད་རུས་སྦལ་ཅིག་བྱས་ད་དང་པོ་དཔེ་དེ་ཡིན་ད་རྒྱ་མཚོ་ཆེན་པོ་ཅིག་ཡོད་པ་བྱས་དེའི་སྒང་ལ་གཉའ་ཤིང་བའི་གསེར་གྱི་གཉའ་ཤིང་ཅིག་ཡོད་པ་བྱས་དེ་ཨི་ཁུང་ཅིག་ཡོད་པ་བྱས། ཨ་ནི། དེའི་འོག་ལ་རྒྱ་མཚོའི་གཏིང་དེ་ལ་རུས་སྦལ་ཅིག་ཡོད་པ་བྱས། ད་རུས་སྦལ་དེའང་ད་ག་སེ་རུས་སྦལ་མ་ཡིན་པར་རུས་སྦལ་ལོང་བ་ཅིག་ཡིན་པ་བྱས། དེ་འདྲའི་རུས་སྦལ་ལོང་བ་དེ་རྒྱ་མཚོའི་སྒང་ལ་ལོ་བརྒྱ་བརྒྱ་ལ་ཁོ་ཐེངས་མ་གཅིག་གཅིག་མ་གཏོགས་འདོན་གྱི་ཡོད་བ་མ་རེད། འདོན་གྱི་མེད་པ་ཡིན་ཙང་ཁོ་ལོ་བརྒྱ་བརྒྱ་ཐེངས་མ་གཅིག་རྒྱ་མཚོའི་སྒང་ལ་དོན་ཡོང་དུས་གང་ལ་ཁོ་རང་གི་མགྲིན་པ་དེ་དེ་འདྲའི་གསེར་གྱི་ཨ་ལོང་དེ་ནང་ལ་ཚུད་ཀི་རེད་དང་ཚུད་ཀི་མ་རེད་སེ་སླེབས་དུས་ཨ་ལ་ཚུད་དང་མ་ཚུད་པ་གཉིས་ནང་ལ་མ་ཚུད་པ་དེ་བརྒྱ་ཆ་དགུ་བཅུ་གོ་དགུ་རེད་ཚུད་པ་དེ་བརྒྱ་ཆ་གཅིག་མ་གཏོགས་ཡོད་བ་མ་རེད། ག་རེ་བྱས་ཙང་རྒྱ་མཚོ་དེ་ཧ་ལས་པའི་ཆེན་པོ་རེད། བུ་ག་དེ་ཨི་ཁུང་ཆུང་ཆུང་གཅིག་མ་གཏོགས་ཡོད་མ་རེད་བུ་ག་རུས་སྦལ་ཁོ་རང་མགོ་ཐར་ཙམ་མ་གཏོགས་ཡོད་མ་རེད། མེད་པའི་གླུད་ཁང་རྒྱ་མཚོ་ཆེན་པོ་ཡིན་ཙང་བུ་ག་དེ་རླུང་གི་སྟོབས་ཀྱིས་ཨན་ཅིག་ཕྱོགས་ཕྱོགས་ནས་བསྐྱོད་ཀྱི་ཡོད་བ་རེད་བུ་ག་དེ་གནས་གཅིག་ཏུ་བསྡད་ན་འགྲིག་གི་འདུག་བ། རེད་བ། ཧ་ལས་པའི་ཏག་ཏག་ཅིག་འདི་ན་ཚུད་དཀའ་བ། བུ་ག་དེ་གནས་གཅིག་ཏུ་བསྡད་པས་ན་རྟགས་ཡག་ཡོད་རེད། གཅིག་གཅིག་གལ་སྲིད་རུས་སྦལ་དེ་ལ་མིག་ཅེས་པའི་ནི་ད་ཡར་འཇོག་རེས་སོ་རུས་སྦལ་དེ་ག་རེ་རེད་ལོང་བ་ཡིན་པ་ཁོ་མིག་ཅེས་ནི་ཁོ་ཡར་ལྟ་གི་ལྟ་གི་ཅིག་བུ་ག་ག་པ་འདུག་ཁོ་དེ་ལ་ཚུད་དང་ཡར་འཇོག་བྱོས་པ་ཕྱོགས་གཅིག་ནི་རུས་སྦལ་དེ་ལོང་བ་ཡིན་པ་གཉིས་ནི་རྒྱ་མཚོ་དེ་རྒྱ་ཆེ་བོ་ཡིན་པ་བྱས་གསུམ་ནི་ག་ཚོད་ན་དེ་འདྲའི་དག་ཅིག་གཉའ་ཤིང་བུ་ག་ཕྱོགས་གཅིག་ཏུ་མི་ཐུབ་པ་དེ་འདྲའི་རྒྱུ་རྐྱེན་གསུམ་ལ་བརྟེན་ནས་ཚུད་དང་མ་ཚུད་པ་ན་ནི་མ་ཚུད་པ་དེ་ག་ཚོད་རེད་བརྒྱ་ཆ་དགུ་བཅུ་གོ་དགུ་ཚུད་པ་དེ་བརྒྱ་ཆ་གཅིག་མིན་དུ་ཡོད་མ་རེད་སོང་ད་འདི་དཔེ་རེད་དོན་ལ་བག་ཆགས་ན་རུས་སྦལ་ལོང་བ་དེ་ང་རང་ཚོ་རེད་དུ་བྱས་ཨ་ནི་རྒྱ་མཚོ་དེ་འཁོར་བ་བྱས།

ཡང་བདེ་འགྲོར་སྐྱེ་ཡོད་དུའང་དེ་འདྲའི་སངས་རྒྱས་ཀྱི་བསྟན་པ། སེར་སྣའི་མིང་དལ་འབྱོར་གྱི་ལུས་རྟེན་ཏེ་གཉའ་ཤིང་བུ་ག་དེ་ལ་ཚུད་པ་དེ་ཚུད་པ་དང་མ་ཚུད་པ་སྙམ་ནས་མ་ཚུད་པ་དེ་ཡིན་ནོ་དེ་ང་ཚོ་མིའི་ལུས་རྟེན་ཐོབ་པའི་དབང་དུ་བཏང་བས་ནི་ད་ལྟའི་དེ་ནང་བཞིན་རྙེད་ཡ་དཀའ་ལས་ཁག་པོ་རེད། འོ་འདུག་སེ་དཔེ་དོན་སྦྱར་ཡོང་དུས་སྒང་ལ་ཡང་རྙེད་དཀའ་བ་ཡིན་པ་གཅིག་བློ་ལ་འཆར་གྱི་འདུག་འོ་འདུག་སེ་རེད། ད་དེ་ནང་བཞིན་དཔེ་མང་པོ་ཡོད་རེད་ད་དཔེ་ཡི་སྒོ་ནས་རྙེད་དཀའ་བ་ངོ་བོའི་སྒོ་ནས་རྙེད་དཀའ་རྒྱུ་ཡི་སྒོ་ནས་རྙེད་པ་ཆ་ན་ཞུ་མོ་བ་བྱས་དལ་འབྱོར་དེ་ནས་རྙེད་པ་ཤེས་འདུག་གཱ། ད་དེའང་རྙེད་དཀའ་བ་སོ་སོའི་ལུས་རྟེན་དེ་བསམ་བཏང་གོ་དང་ད་ནང་ང་རང་ཚོ་ལུས་རྟེན་གླེང་ཚེ་མ་དེ

མངོན་མཐོ་དང་ངེས་ལེགས་གཉིས་རེད་པ། སྐྱེས་བུའི་འདོད་བྱ་ཟེར་དུས་སྒང་ལ་སྐྱེས་བུ་རྣམས་ཀྱི་འདོད་བྱ་དེ་ག་རེ་རེད། ཚེ་ཕྱི་མའི་མངོན་མཐོའི་གོ་འཕང་སྒྲུབ་ཡ་དང་ངེས་ལེགས་ཐར་པ་ཐམས་ཅད་མཁྱེན་པའི་གོ་འཕང་སྒྲུབ་ཡ་དེ་རེད། ཅི་ལྟར་དེ་འདྲའི་ལུས་རྟེན་དེ་དོན་ཆེ་བ་དང་རྙེད་དཀའ་བ་ཙམ་དུ་མ་ཟད་ལུས་རྟེན་དེའི་ཐོག་ལ་ཚེ་ཕྱི་མའི་མངོན་མཐོའི་གོ་འཕང་ཁོས་གྲུབ་ཐུབ་རེད། ཐར་པ། ངེས་ལེགས། ཐར་པའི་གོ་འཕང་ཁོས་གྲུབ་ཐུབ་རེད། ཨ་ཐམས་ཅད་མཁྱེན་པའི་གོ་འཕང་ཁོས་གྲུབ་ཐུབ་ཡིན་ཙང་དེ་འདྲའི་སྐྱེས་བུའི་དོན་འགྲུབ་ཨ་ཐོབ་པའི་རྒྱུའི་དུས་ཀྱི་རེད།

གཙོ་བོ་བྱང་ཆུབ་སེམས་ཉམས་ལེན་བྱེད་པས་ན་ཁོ་དོན་དག་ཆེན་པོ་སྒྲུབ་ཡ་ཅིག་འདུག་གོ་ཟེར་རེད་བྱས་ཙང་ད་འདི་ལ་དོན་ཆེ་བ་འདི་ལ་ཡང་གནས་སྐབས་བརྟེན་ནས་དོན་ཆེ་བ་མཐར་ཐུག་བརྟེན་ནས་དོན་ཆེ་བ་སྐད་ཅིག་རེ་རེ་ལ་བརྟེན་དོན་ཆེ་བ་ཟེར་གྱི་འདུག་ད་སྐད་ཅིག་རེ་རེ་ལ་བརྟེན་དོན་ཆེ་སྟངས་འདི་ང་རང་ཚོ་ད་ལྟའི་ལུས་རྟེན་འདིའི་སྟེང་དུ་དཔེ་ཅིག་གིས་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་ཅིག་ཡག་པོ་བྱེད་ཐུབ་པས་ན། བྱང་ཆུབ་སེམས་དེ་སྐར་ཆ་རེ་རེ་གཅིག་གིས་སྐར་མ་རེ་རེ་བར་བསྒོམ་གྱིན་བསྒོམ་གྱིན་སྐར་ཆ་དང་སྐར་མ་དེའི་ནང་ལོགས་ལ་ཡང་དོན་དག་ཆེན་པོ་ཆེན་པོ་སྒྲུབ་ཐུབ་ཡག་གི་ཅིག་ནུས་པ་འབྱུང་དགོས་ཟེར་རེད་བྱས་ཙང་ད་དེ་ཡིན་ཙང་ག་རེ་སྐད་ཅིག་རེ་རེ་ལ་དོན་ཆེ་ས་འདི་རེད། འོ་འདུག་སེ་རེད་ད་གང་ལྟར་ཡང་ང་རང་ཚོ་ད་ལྟ་ཐོབ་བཞིན་པའི་ལུས་རྟེན་འདི་དེ་འདྲའི་ཅིག་རྒྱུ་རྐྱེན་མང་པོ་ཚོགས་བསྡད་པ་ཞིག་རེད་དེ་ཡང་རྙེད་དཀའ་བ་ཞིག་རེད་དེ་ཡང་དོན་དག་ཆེན་པོ་ཞིག་བསྒྲུབ་ཐུབ་མཁན་ཞིག་རེད་ཟེར་བ་རེད་ད་དེ་ཚིག་ཐ་མ་དེ་ག་ལ་ཡོད་རེད། གལ་ཏེ་འདི་ལ་ཕན་པ་མ་བསྒྲུབས་ན་ཕྱིས་འདི་ཡང་དག་ཕྱིས་འདི་འབྱོར་པར་ག་ལ་འགྱུར་ད་དེ་འདྲའི་པའི་ཅིག་ད་མཐུན་རྐྱེན་མང་པོ་དེ་འདྲའི་ཅིག་སྐབས་དེ་ལ་ང་རང་ཚོ་ཕན་པ་ཟེར་དུས་སྒང་ལ་ཚེ་ཕྱི་མ་ཕན་ཆད་ཀྱི་ད་ཆོས་ཅིག་སྒྲུབ་མ་ཐུབ་ན།

དཔེར་ན་དཔེ་མཚོན་ཞུས་ན་དལ་བ་བརྒྱད་གང་དལ་བ་བརྒྱད་ཚང་ན་འབྱོར་བ་བཅུ་ཚང་ཁྱབ་པ་མི་འདུག་གསུངས་ཡོད་རེད་ག་རེ་ཟེར་ན་དཔེར་ལྷ་ཚེ་རིང་པོ་ལྟ་བུ་ལྷ་ཚེ་རིང་པོ་མ་དང་ཨ་ཅིག་དཔེར་ན་རྒྱལ་ཆེན་རིགས་བཞི་ལྟ་བུའི་ལྷ་དེ་ཚོའི་རིགས་དེ་ཚོ་དལ་བ་བརྒྱད་ཚང་ཞག་མི་ཁོམ་པའི་གནས་གང་དུ་སྐྱེས་མི་འདུག་བ་མི་ཁོམ་པའི་གནས་བརྒྱད་འདུག་བ་དེ་གང་དུ་ཡང་སྐྱེས་མི་འདུག་བ་རྒྱལ་ཆེན་རིགས་བཞི་ཟེར་འདོད་ལྷ་རིགས་དྲུག་ཟེར་ཡ་དེ་ཚོ། སྐྱེས་མི་འདུག་ཨ། དེ་ནང་བཞིན་མི་ཡིན་པའི་དབང་དུ་བཏང་ནས་མཚམས་མེད་ཀྱི་ལས་སྟོབས་ལྡན་བྱེད་པའི་གང་ཟག་བྱུང་གོ་འདུག་དེ་ཡང་ག་རེ་ཟེར་ན་དལ་བ་བརྒྱད་གང་ག་རེ་ཟེར་ན་དལ་བ་བརྒྱད་གང་ཚང་འདུག་ཁོ་མི་ཁོམ་པའི་གནས་གང་དུ་ཡང་སྐྱེས་མི་འདུག་བྱས་ཙང་དལ་བ་བརྒྱད་ཚང་ན་འབྱོར་བ་བཅུ་ཚང་མ་ཚང་ནམ་རྒྱུན་ང་ཚོས་ཅིག་དོགས་གཅོད་བྱེད་ཀྱི་འདུག་མཁས་པ་སོ་སོས་དེ་ཚོ་ང་ཚོས་ད་ཅིག་ད་ལན་ལབ་བསྡད་ན་ཧ་ཅང་མང་དྲགས་རེད།

ཚིག་རྐང་བཞི་ག་རེ་ཟེར་ན། ཇི་ལྟར་མཚན་མོ་མུན་ནག་སྤྲིན་རུམ་ན། གློག་འགྱུ་སྐད་ཅིག་རབ་སྣང་སྟོན་པ་ལྟར་དེ་བཞིན་སངས་རྒྱས་མཐུ་ཡིས་བརྒྱ་ལམ། འཇིག་རྟེན་བསོད་ནམས་བློ་གྲོས་ཐང་འགའ་འབྱུང། ཐང་འགའ་ཟེར་དུས་སྒང་ལ་རེས་འགའ་ཙམ། ཡང་ན་ག་རེ་ཟེར་ཉུང་མཐའ་ཙམ་དེ་སྐད་ཅིག་དེ་རེད་པ། ད་ཇི་ལྟར་མཚན་མོ་མུན་ནག་སྤྲིན་རུམ་ན་ད་འདི་ཡང་དཔེ་གསུངས་འདུག་ཨ། ཇི་ལྟར། ད་ང་ཚོ་འདོན་སྤྲོད་ཅིག་བྱས་པས་ན་དབྱར་ཁའི་དུས་སུ། ཨ་ནི་ཅིག་ཆར་པ་གཏོང་ཁ་ལ་མ་ནམ་མཁའ་ལ་འབྲུག་གྲགས་ཨ་ནི་ཅིག་སྤྲིན་འབྲུག་གྲགས་ཨ་ནི་དེ་ནང་བཞིན་སྤྲིན་རུམ་ད་སྨག་རུམ་འཐིབས་འདུག་ག་དེ་འདྲའི་སྨག་རུམ་སྨག་རུམ་ཟེར་འདུག་ག་ལ་ནམ་མཁའ་ལ་དཔེ་ཅིག་འབྲུག་སྐད་རྒྱག་འབྲུག་སྐད་གྲགས་པ་ལ་དེ་ནས་སྤྲིན་དཔེ་ཅིག་དཔེ་ནག་པོ་འཐིབས་འཁོར་སྤྲིན་ནག་པོ་འཁོར་བ་དེ་ནས་ཨ་ནི་ཅིག་ས་ཆ་ཐམས་ཅད་དཔེ་ནག་ཐུམ་ཐུམ་རེ་ཆགས་འགྲོ་གི་འདུག་ག་ཉི་མའི་སྐབས་ཡིན་ནའང་མཚན་མོའི་སྐབས་དེ་ནས་དེ་དཔེ་ཅིག་སྨག་རུམ་འཐིབས་པོ་རེད་བ་ཨོ་དེ་ཟེར་གྱི་ཡོད་རེད། ད་འདིའི་སྐབས་དེ་ཟེར་ན་གཙོ་བོ་མཚན་མོར་ཆགས་གི་འདུག་ག་མཚན་མོ་ཡིན་པ་བྱས། མཚན་མོ་ཡིན་པས་ནས་ཡང་ཅིག་སྤྲིན་མ་འཁོར་བ་སྟོན་གྱི་བས་པས་ཅིག་ནམ་མཁའ་གཡའ་དག་ཡང་ཅིག་ཡང་ཟླ་འོད་འོད་དུ་སོ་ཡོད་པ་མཚན་མོ་ཡིན་པ་བྱས་དེ་ལ་ཟླ་བ་མེད་པ་བྱས་དེ་ལ་ཡང་ག་རེ་ཟེར་ན་སྨག་རུམ་མཐུག་པོ་འཁྲིགས་དེ་བ་དེ་འདྲའི་ཅིག་ལ་ཨ་ཚི་འོད་ཟེར་རེད་ཇི་ལྟར་མཚན་མོ་མུན་ནག་སྤྲིན་རུམ་ན་ཟེར། ད་འདི་མུན་ནག་ཟེར་དུས་སྒང་ལ་སྨག་རུམ་མཐུག་པོ་དེའི་སྐད་ཆ་དེ་རེད་གོ་སོང་ཨོ་འདུག་ཟེར་ད་འདི་ཡང་དཔེ་དང་དཔེ་ཅན་མང་པོ་བྱ་ཡ་བ་རེད་དེ་འདྲའི་ལྟར་ཅིག་མཚན་མོ་དཔེ་ཅིག་ནམ་མཁའ་ལ་དཔེ་ཅིག་ཅིག་འབྲུག་གྲགས་ཨ་དེ་ནས་སྤྲིན། སྤྲིན་ཚོགས་འཐིབས་ཨ་འདི་འདྲ་ནམ་མཁའ་དང་དཔེ་ཅིག་ས་ཚང་མ་དཔེ་ཅིག་ནག་ཐུམ་ཐུམ་རེ་ཆགས་འགྲོ་འདུག་དེ་ལ་སྨག་རུམ་འཐིབས་པའི་སྐད་ཆ་རེད་སྨག་རུམ་འཐིབས་ཨ་ཇི་ལྟར་མཚན་མོ་མུན་ནག་སྤྲིན་རུམ་ན་གློག་འགྱུ་སྐད་ཅིག་རབ་སྣང་སྟོན་པ་ལྟར་ཟེར་ན་ཨ་དེའི་ཚེ་བར་སྣང་ལ་ཨ་ཅིག་གློག་འཁྱུག་འཁྱུག་འགྱུ་འདུག་ཨ་ཇི་ལྟར་ཅིག་མཚན་མོ་ཆ་ཚང་གི་ནག་ཐུམ་ཐུམ་རེ་དཔེ་ཅིག་མུན་པ་རུབ་ནས་དེ་ཡང་ཅིག་སྤྲིན་པོ་ནག་པོ་ཚུར་འཁོར་དམར་རོ་ཡིན་ནས་འཁྱུག་ལོ་འཁྱུག་འདུག་བ་འདི་དཔེ་རེད་ད་དོན་ག་རེད་ཟེར་ན་དེ་བཞིན་སངས་རྒྱས་ཐུགས་ཡོད་རྒྱ་ལམ་ན་འཇིག་རྟེན་སུ་ནོར་ལམ་ཐང་ག་བྱུང་ད་དེ་བཞིན་དུ་དཔེ་འདི་ནང་བཞིན་གཟིགས་འོར་བ་སངས་རྒྱས་ཐུགས་ཡོད་སུ་ནོར་ལམ་སངས་རྒྱས་བྱང་ཆུབ་སེམས་དཔའ་དེ་དག་གི་ཐུགས་ཡང་ན་རང་གི་དྲིན་ཆེན་རྩ་བའི་བླ་མ་དེ་དག་གི་ཐུགས་ལ་ཐུགས་ལ་བརྟེན་ནས་ད་ཐུགས་ཇི་ལམ་བསྟན་གཟིགས་འོར་བ་ཐུགས་ཡེ་རྒྱ་ལམ་ན་སུ་ནོར་ལམ་ད་ཇི་སྲིད་ད་ཙམ་སྐད་ཅིག་དེ་རེད་རྒྱ་ལམ་རྒྱ་ལམ་སུ་ནོར་ལམ་གོ་རྒྱ་ལམ་ན་འཇིག་རྟེན་སུ་ནོར་ལམ་བློ་གྲོས་ཐང་ག་བྱུང་ད

དེ་འདྲའི་ཞིག་རེད་འདུག་ག། ཡིན་ཙང། དེ་འདྲའི་ཅིག་དེ་ཨ་ནི་བླ་མ་སངས་རྒྱས་རེད། དེ་འདྲའི་དྲིན་ལ་བརྟེན་ནས་ང་རང་ཚོ་དཀར་པོ་དགེ་བ་སྣ་རེ་སྣ་རེ་སྒྲུབ་ཡ་ཞིག་འགུག་འདུག་ག། དཔེ་ཅིག། བར་སྣང་དཔེ་ཅིག་སྤྲིན་རུམ་ག་རེ་ཟེར་ན་ཅིག་སྨག་རུམ་ན་གློག་འཁྱུག་པ་ནང་བཞིན་འཁྱུག་འཁྱུག་ཅིག་ཡོང་འདུག་ག། འོ་དེ་ག་རེ་ཟེར་ན། ཅིག་ང་རང་ཚོ་ད་ལྟ་གུ་ལུད། ཡོང་གི་འདུག་ག་ད་ག་དུས་ཡིན་ནའང་དགེ་བ་མེད་པས་ནས་ཅིག། སྨག་རུམ་ག་རེ་ཟེར་ན། ཅིག་མ་རིག་པའི་སྨག་རུམ་མཐུག་པོ་འཁྲིགས་པའི། ཅིག་མཚམས་དེ་ལ་ག་རེ་ག་རེ་ཟེར་ན། ཅིག་རྒྱ་པོ།

དང་པོ་རྒྱལ་བ་ལ་དམིགས་པའི་དད་པ་གཅིག་དགོས་ཀྱི་ཡོད་རེད། རྒྱལ་བ་ལ་དམིགས་པའི་དད་པ་གཅིག་བྱས། དེ་ནས་ག་རེ་ཟེར་ན་སེམས་ཅན་ལ་དམིགས་པའི་སྙིང་རྗེ་གཅིག་དགོས་ཀྱི་ཡོད་རེད། དེ་ནས་ག་རེ་ཟེར་ན་བྱང་ཆུབ་སེམས་ཀྱི་ཕན་ཡོན་ཡང་ནས་ཡང་དུ་ཐོས་པའི་ཐོས་བྱུང་གི་ཤེས་རབ་གཅིག་ང་ཚོ་དགོས་ཀྱི་ཡོད་རེད། ད་ང་ཚོ་ཚར་གཅིག་ད་ཁྱེད་རང་ཚོ་སོ་སོ་སོ་ཤ་ལོག་སྔར་ཐོས་མྱོང་མྱོང་ཡིན་ན་ནི་ད་གཅིག་གི་ཐོས་བྱུང་གི་ཤེས་རབ་ཡོད་ཀྱི་རེད་ད་ང་ཚོ་གཞན་ཐོས་བྱུང་ཤེས་རབ་ད་འབད་བརྩོན་བྱེད་ཀྱི་འདུག་ང་ལོག་གི་ལོག་གི་འོག་ལ་འཆད་རྒྱུ་བྱང་ཆུབ་སེམས་ཕན་ཡོན་འདི་འདྲ་འདི་འདྲ་ཡོད་རེད་ཟེར་ཏེ་འོ་ཐོས་བྱུང་གོ་བ་ཤར་ཨ་ནི་དེ་ལ་ཐོས་བྱུང་ཤེས་རབ་སྐྱེ་གི་རེད་བ་འོ་འདུག་ཟེར་རེད། ད་འདི་གསུམ་དེ་བྱང་ཆུབ་སེམས་བསྐྱེད་པའི་ག་རེ་ཟེར་ན། འདི་ཆ་དེ་རེད། དེ་ཡང་ཆ་དེ་རེད་བྱང་ཆུབ་སེམས་བསྐྱེད་པ་ལ་ངེས་པར་འདི་གསུམ་གོ་དགོས་རེད། ད་ང་རང་ཚོ་རྒྱུད་ལ་འདི་ག་དུས་ཡོང་གི་འདུག་བ། ད་ག་དུས་ནས་མེད་ནི། བློ་གྲོས་ཐང་ག་བྱུང་སོང་བ་ནང་བཞིན་ང་རང་ཚོ་རྒྱུད་ལ་སྐྱེས་ཀྱི་འདུག་བ་རྒྱལ་བར་དམིགས་པའི་དད་པ་ག་དུས་ནས་ཡོང་བ་རེད་ང་སྐྱེས་ཀྱི་འདུག་བ། སངས་རྒྱས་ལ་དད་པ་དཔེ་ཆའི་རྩ་བ་ཉིད་ནས་སྐྱེས་ཀྱི་མི་འདུག་ཟེར་ན། དཔེ་ཆའི་སྐྱབས་འགྲོ་མེད་པ་ཆགས་འགྲོ་གི་རེད་བ། ང་ཚོའི་རྒྱུད་ལ་སྐྱབས་འགྲོ་ཧོར་མེད་པ་ཆགས་འགྲོ་གི་རེད་སངས་རྒྱས་དམིགས་པའི་དད་པ། རེས་འགའ་རེས་འགའ་སྐྱེ་གི་འདུག་ཨ། ཨ་རྒྱ་ཨོ་སེམས་ཅན་དམིགས་པའི་སྙིང་རྗེ། རེས་འགའ་རེས་འགའ་སྐྱེ་གི་འདུག་ཨ། ད་ང་རང་ཚོ་དང། པའི་ད་ལྟ་བའི་ཅིག་སྐུ་ལུས་དང་ཡོད་དེ་གིང་ཤེས་དཔོག་ཏུ་སོང་མཉམ་དུ་དུར་བུད་ན། ང་ཚོ་དཔེ་དཔེ་ནི་ཁོ་ཚོའི་ཅིག་བསད་དུས་ང་ཚོ་སེམས་ནང་དུ་མི་ཅིག་འཚོ་ཡོང་གི་འདུག་ཨ་ཙི་ཙི་བསམ་ས་ཅིག་དེ་སྙིང་རྗེ་སྐྱེ་གི་འདུག་ཨ། ཁོ་ཚོར་དེ་ཡང་ཡོད་མ་རེད་ད། ས་རྡོ་རི་བཞིན་མ་གོ་ལོག་ཅིག་གཏུག་པའི་སོ་རེ་རྣ་བར་མ་དུ་ཡོང་གི་མི་འདུག་ཨ། ཟེར་ན་ང་ཚོ་ཡང་དེ་ལས་དཔའ་བོའི་ང་ཚོ་འདུག་ཨ། ཨོ་དེ་ཡིན་ཙང་དོན་འཁྲུལ་ཞིག་རེད་ཨང་བྱང་ཆུབ་སེམས་ཀྱི་ཕན་ཡོན་ང་ད་ངེས་པར་ཅིག་སོ་སོར་ཐོས་བསམ་ཞིག་བྱས་དང་དུ་གོ་དཀའ་བ་ཡིན་ཙང་ག་ལེ་ག་ལེ་ཐོས་བྱུང་གི་ཤེས་རབ་ག་ལེ་ག་ལེ་སྐྱེས་འགྲོ་དགོས་རེད་བ་ཅི་ས་ད་དེ་གསུམ་ཚང་མེད་ན་བྱང་ཆུབ་སེམས་སྐྱེ་ཡག་གི་སེམས་རྟེན་དེ་ཡོང་གི་ང་རང་ཚོ་རྒྱུད་ལ་སྐྱེས་འགྲོ་དགོས་རེད་ད་ལྟ་མེད་པས་ནི་ད་ང་ཚོ་ཡོད་པས་དེ་ག་ལ་གཉིས་དེ་ཡོང་གི་འདུག་བ་ད་ཐོས་བྱུང་གི་ཤེས་རབ་དེ་ག་ལེ་ག་ལེ་ད་སང་ཉིན་གནངས་ཉིན་ང་ཚོ་ཇོ་མང་སང་ཉིན་མ་ག་ལེ་ག་ལེ་འདུག་བྱང་ཆུབ་སེམས་ཀྱི་ཕན་ཡོན་ག་ལེ་ག་ལེ་ཐོས་ག་ལེ་ག་ལེ་སུ་བསམ་བློ་བཏང་པས་ནི་ཐོས་བྱུང་གི་ཤེས་རབ་ག་ལེ་ག་ལེ་ཡོང་གི་རེད་བ་དེ་གསུམ་ཡོད་པས་ན་ཨ་རི་པའི

ད་དེ་ནས་མ་ག་རེ་ཟེར་ན་བརྟེན་པ་སེམས་བསྐྱེད་ཀྱི་ཕན་ཡོན་བཤད་པ་རེད་ད་དེ་འདྲ་བའི་ལུས་རྟེན་ད་འདི་དེ་གསུངས་རེད་ད་འོ་ན་བྱང་ཆུབ་སེམས་སྒོམ་པའི་གང་ཟག་བྱང་ཆུབ་སེམས་སྒོམ་ཡག་ལུས་རྟེན་ཡིན་ན་མིའི་ལུས་རྟེན་ཡིན་པས་ཁྱབ་པ་ད་ཟེར་ན་ད་བསམ་བློ་གཏོང་དགོས་རེད་བ་ང་ཚོ་ཁྱབ་པ་མ་རེད་སེམས་བསྐྱེད་སྐྱེ་བའི་ལུས་རྟེན་ད་འགྲོ་བ་རིགས་དྲུག་ཡོད་ལབ་བཤད་རེད་བ་དེ་ཁྱབ་པ་མ་བྱུང་སྐབས་དེའི་སེམས་བསྐྱེད་སྐྱེ་བའི་ལུས་རྟེན་དེ་ལུས་རྟེན་ཁྱད་པར་བ་ཅིག་ལ།

དམྱལ་བ། མ་ཡི་མངལ་ལས་སྐྱེས་པ་དེ་ཡང་ཕ་ལས་ཐོབ་པའི་མཛོད་གསུམ་མ་ལས་ཐོབ་པའི་མཛོད་གསུམ་རྣམས་ཁམས་དྲུག་ལྡན་དུ་གྲུབ་ཅིང་གསང་སྔགས་ཀྱི་ཉམས་ལེན་བྱེད་ཡ་ལ་དམིགས་བསལ་གྱི་ལུས་རྟེན་འདི་ཕན་ཐོགས་ཆེན་པོ་འབྱུང་དགོས་ཟེར། རེད་རྩ་རླུང་ཐིག་ལེ་གནད་ལ་བསྣུན་དགོས་རེད་བ། ཨ་ནི་ལུས་རྟེན་གཞན་ལ་རྩ་རླུང་ཐིག་ལེ་མི་འདུག་བ། ཁམས་གོང་མ་ལ་རྩ་རླུང་ཐིག་ལེ་ཡོད་བ་མ་རེད་མེད་དུས་ཀྱང་ཁོ་རང་གི་ལུས་རྟེན་སྟེང་ན་སྔགས་ཀྱི་ཉམས་ལེན་བྱེད་ཡ་ཡོད་བ་མ་རེད། སྔགས་ཀྱི་ཉམས་ལེན་བྱེད་པ་ཡིན་ན་མི་ཅིག་འཛམ་བུ་གླིང་གི་མི་ཡི་ལུས་རྟེན་ལ་རེག་བར་ད་གང་ལྟ་ཀྱང། ཨོ་དེ་འདྲ་ཡིན་ཙང་ད་ལུས་རྟེན་འདི་ལ་བསམ་བློ་བཏང་བ་ཡིན་ན་ནི་ཞེ་པོ་ཅིག། ད་ཡིད་བཞིན་ནོར་བུ་ཟེར་ཡིད་བཞིན་ནོར་བུ་ཁོའི་དཔེ་བྱས་ཡོད་རེད་དེ་ཡིད་བཞིན་ནོར་བུ་ལ་བརྒྱ་འགྱུར་སྟོང་འགྱུར་ལྷག་གི་རེད་ད་དཔེ་མ་རྙེད་པ་ཡིན་ཙང་ཁོ་བྱས་བཤད་རེད་མ་གཏོགས་ཇི་ལྟར་ཡིད་བཞིན་ནོར་བུ་དང་ཁོ་གཉིས་བར་ཁྱད་ཡིན་ནོ་ཡིད་བཞིན་ནོར་བུས་འདོད་དོན་ག་ཚོད་གྲུབ་པའི་ཚེ་འདི་མ་གཏོགས་གྲུབ་ཐུབ་མི་འདུག་ཤི་དུས་ཡིད་བཞིན་ནོར་བུ་ཡོད་ནའང་བཞག་འགྲོ་ཡ་རེད་བ་ཡིད་བཞིན་ནོར་བུ་ཟེར་དུས་ང་ལ་ནོར་བུ་དགོས་འདོད་ཀུན་འབྱུང་ཟེར་ཡོད་རེད་ཟེར་དུས་ང་རང་སྔ་མོ་སྔ་མོ་སྐད་ཅིག་ཡིན་ཟེར་བསྐལ་པ་བཟང་པོའི་དུས་ལ་ནོར་བུ་དགོས་འདོད་ཀུན་འབྱུང་ཁོ་བོས་ཇི་ལྟར་དགོས་ན་བཀྲུས་ཨང་རྒྱལ་མཚན་གྱི་རྩེ་ལ་བཞག་ཨང་དེ་ཕྱག་ཕུལ་ཚེ་མཆོད་པ་ཕུལ་ཨང་ཁོ་ལ་གསོལ་བ་བཏབ་པ་ཡིན་ན་ཨང་བཟའ་ཡ་འཐུང་ཡ་གོན་ཡ་སེམས་མོས་ག་རེ་ཡིན་ན་ཁོས་ཆར་པ་ཕབ་ཀྱི་རེད་ཟེར་དུས་དེ་ཡང་རྫོགས་མེད་པར་ཕབ་ཀྱི་རེད་ཟེར་རོ། དེ་ནས་ད་དབུགས་ཆད་པའི་ཉིན་པོ་དེ་ཁོས་ཕབ་ཐུབ་ཀྱི་མ་རེད་དབུགས་ཆད་པའི་ཉིན་པོ་ནི་སོ་སོས་བསགས་པའི་ལས་དཀར་ནག་རྗེས་སུ་འབྲང་ཡ་རེད་མ་གཏོགས་དགོས་འདོད་ཀུན་འབྱུང་ནོར་བུ་གཅིག་གིས་ཕན་ཐོགས་ཡ་ཡོད་མ་རེད་བྱས་ཙང། ད་དཔེ་ཅིག་ད་འདི་ལུས་རྟེན་འདིའི་ཐོག་ནས་དཔེ་ཉམས་ལེན་བྱེད་པའི་དཔེ་ཅིག། ང་ཚོ་ཚེ་རབས་ནས་ཚེ་རབས་བར་འཁྱེར་ཡོང་གི་རེད་བ་བྱས་ཙང་ད་འདི་དཔེ་མ་རྙེད་པའི་ལྟ་བུ་ཁོ་བྱས་རེད་མ་གཏོགས་ཁོ་དངོས་འབྲེལ་བྱས་ན་ཆ་ཙམ་ཡོང་གི་མ་རེད།

ཆེ་བ་ག་འདྲ་ཡོད་རེད། ཁོ་ལ་ཕན་གནོད་བྱས་ན་ཨ་ནི་འབྲས་ག་འདྲ་ཡོད་རེད། ཁོ་ལ་གནོད་པ་བྱས་ན་སྡིག་པ་ག་འདྲ་ཡོད། ཁོ་ལ་ཕན་པ་བྱས་ན་དགེ་བ་ག་འདྲ་ཡོད་སྐད་ཆ་དེ་རེད། ད་ལྟ་འོ་འོ་ལེགས་རེད། གང་ཞིག་དེ་འདྲའི་རྒྱལ་སྲས་སྦྱིན་བདག་ལ་གལ་ཏེ་ངན་སེམས་སྐྱེད་པར་བྱེད་ན་ངན་སེམས་བསྐྱེད་པའི་གྲངས་བཞིན་བསྐལ་པར་ནི་དམྱལ་བར་གནས་པར་འགྱུར་ཞེས་ཐུབ་པས་གསུངས། ད་བས་དེ་འདྲ་བའི་སེམས་དེ་འདྲའི་ཞིག་སེམས་རྒྱུད་ལ་ལྡན་པའི་གང་ཟག་དེ་ལ་ཕན་པ་བྱས་ན་ག་རེ་བ་རེད་གནོད་པ་བྱས་ན་ག་རེ་བ་རེད་འདི་བྱང་སེམས་ཀྱི་རྒྱུད་ལ་ལྡན་པའི་གང་ཟག་ཁོ་རང་ཆེ་བ་བསྟན་རེད།

སེམས་བསྐྱེད་ཟེར་གྱི་རེད། ད་འདུན་པ་གཉིས་ལྡན་ག་རེ་ཟེར་ན་གཞན་དོན་དོན་གཉེར་གྱི་འདུན་པ་དང། བྱང་ཆུབ་དོན་གཉེར་གྱི་འདུན་པ་དེ་རེད། ད་འདུན་པ་ཟེར་དུས་གང་ལ། གཅིག། ཐོབ་འདོད་ཀྱི་བློ་བྱེད་པ། གཞན་གྱི། གཞན་གྱི་རྒྱུད་ལ་མྱང་འདས་ཐོབ་པར་འདོད་པ། རང་གི་རྒྱུད་ལ། མྱང་འདས་ཐོབ་པར་འདོད་པ། བྱས་ཙང་འདི་ལ། གཞན་དོན་དོན་གཉེར་གྱི་འདུན་པ་དང། བྱང་ཆུབ་དོན་གཉེར་གྱི་འདུན་པ་དེ་འདྲ་གཉིས་ལྡན་ཅིག་ལ་སེམས་བསྐྱེད་ཟེར་གྱི་རེད། ད་དེ་ཡང་ད། གཅིག། འདུན་པ་གཉིས་ཡང་སྦྱང་ཡོང་དུས་གང་ལ། གཅིག། དཔེར་ན་རྒྱུ་འབྲས་མན་ངག་བདུན་ལྟ་བུ་བྱ་བས་ན། རྒྱུ་འབྲས་མན་ངག་བདུན་ལྟ་བུ་དེ་ལ་འདུན་པ་གཉིས་ཆ་བགོས་རྒྱག་དགོས་རེད། དེ་ཡང་ག་རེ་ཟེར་ན། དང་པོ་ག་རེ་ཟེར་ན་གཞན་དོན་དོན་གཉེར་གྱི་འདུན་པའི་རྒྱུ་གཅིག་དགོས་རེད་བ། དང་པོ་གཞན་དོན་དོན་གཉེར་གྱི་རྒྱུ་སྒྲུབ་པ་ལ་གཞན་དོན་དོན་གཉེར་གྱི་དཔེ་གཅིག་རྒྱུ་དེ་ཨ་ནི་གཅིག། གཞན་དོན་དོན་གཉེར་གྱི་གཞི་སྒྲུབ་དགོས་རེད། གཞན་དོན་དོན་གཉེར་གྱི་གཞི་སྒྲུབ་པ་ལ་ཨ་ནི་གཅིག་རྒྱུ་འབྲས་མན་ངག་བདུན་ནས་ག་རེ་ཡོང་དགོས་རེད་བཏང་སྙོམས་དེ་དང་པོ་འགྲོ་བ་ཡིན་གྱི། བདག་གཞན་མཉམ་བརྗེ་དང་རྒྱུ་འབྲས་མན་ངག་བདུན་གང་གི་བློ་སྦྱངས་ན་བཏང་སྙོམས་སྔོན་ལ་འགྲོ་བ་གཅིག་པ་རེད། བཏང་སྙོམས་བྱས། དེ་ནས་མར་ཤེས་བྱས། དེ་ནས་དྲིན་དྲན་བྱས། དེ་ནས་དྲིན་གཟོ། འོ། དེ་ནས་ག་རེ་ཟེར་ན། ཡིད་འོང་གི་བྱམས་པ། ད་འདི་ལྔ་པོ་མར་ཤེས་དྲིན་དྲན་དྲིན་གཟོ། ཡིད་དབང་གིས་བྱམས། བཏང་སྙོམས་བརྩིས་ན་ལྔ་ཆགས་འདུག་བ། བཏང་སྙོམས་བརྩིས་ན་ལྔ་ཆགས་ན། དེ་ནས་ལྔ་པོ་དེ་དེ་ག་རེ་བྱེད་པ་རེད་ཟེར་ན། གཞན་དོན་དོན་གཉེར་གྱི་འདུན་པའི་གཞི་བཙུགས་པ་རེད། གཞི་རེད་པ་དེ། གཞན་དོན་དོན་གཉེར་དངོས་ཕྱིན་ཡོད་པ་མ་རེད་ག་རེ་ཟེར་ན་གཞན་ཟེར་ཡག་འདི་གལ་ཆེན་པོ་རེད་རྩ་ཆེན་པོ་རེད་ག་རེ་བྱས་ནས་ཟེར་ན་ངའི་མ་རེད་ཤག་ང་ལ་དྲིན་བསྐྱངས་ཤག་ད་དྲིན་ད་ག་མ་ག་མ་རེད་ཤག་དྲིན་ཞེ་པོ་བསྐྱངས་ཤག་ད་དྲིན་གཟོ་དགོས་འདུག་ཟེར་དུས་གང་ལ་གཞན་དོན་དོན་གཉེར་གྱི་དཔེ་གཞན་གྱི་དོན་དག་བྱེད་ཡག་གི་གཞི་ལ་འགྲོ་གི་འདུག་གཞན་ཟེར་ཡག་འདི་རྩ་ཆེན་པོ་ཡིན་པ་དང་གཞན་ཟེར་ཡག་འདི་རང་ལ་དོན་གལ་ཆེན་པོ་ག་འདྲ་ཡིན་པ་ཅིག་འགྲོ་གི་འདུག་ག། དཔེ་གཅིག། བྱས་ཙང་ད། མར་ཤེས་དྲིན་དྲན་བཏང་སྙོམས་མར་ཤེས་དྲིན་དྲན་དྲིན་གཟོ་ཡིད་འོང། དེ་གཞི་ག་རེ་སྒྲུབ་པ་རེད་གཙོ་བོ་ག་རེ་ཟེར་ན། གཅིག། དེ་སྒྲུབ་སྟངས་འདི་རེད་ད། བཏང་སྙོམས་མར་ཤེས་དྲིན་དྲན་དེ་གསུམ་གྱིས་ཡིད་འོང་གི་བྱམས་པ་སྒྲུབ་པ་རེད་ཡིད་འོང་ཟེར་དུས་གང་ལ་ད་སེམས་ཅན་གྱི་སུ་འདྲ་ཞིག་ཡིན་ནའང་སོ་སོའི་ཡིད་འོང་གི་རྣམ་པ་ཆགས་ཆེ་བ་གལ་ཆེ་བ་རེད་བ་དེ་ཡང་མར་ཤེས་དང་དྲིན་དྲན་དང་དྲིན་གཟོ་དེ་བསམ་བློ་བཏང་བ་ཡིན་ན་དེ་ལ་ཡིད་འོང་གི་རྣམ་པ་ཆགས་ཐུབ་ཀྱི་རེད། ང་ཚོ་བློ་ག་རེ་ནས་ཕར་ཡིད་འོང་གི་རྣམ་པ་ཞིག་མ་ཆགས་པ་དེ་སྲིད་དུ་ཁོ་ལ་སེམས་ཐག་ཉེ་པོ་སླེབས་ཀྱི་མ་རེད་དེ་མ་སླེབས་ན་ཁོ་ལ་དཔེ་དཀའ་ངལ་འཕྲད་ཡོང་དུས་གང་ལ་དེ་ལ་དཀའ་ངལ་དེ་མ་བྱུང་ན་བསམ་བློ་སྐྱེ་ཐུབ་ཀྱི་མི་འདུག་བ་ད་སེམས་ཅན་ཐམས་ཅད་སོ་སོའི་མ་ཡིན་པ་དང་དེ་ཡང་བདག་ལ་ཟེར་ན་དྲིན་དཔག་ཏུ་མེད་པ་བསྐྱངས་པ་དེ་ཡང་དྲིན་གཟོ་བར་འདོད་ན་བསམ་བློ་བཏང་ན་སེམས་ཅན་སུ་འདྲ་ཞིག་ཡིན་ནའང་བློ་ལ་ཡིད་འོང་གི་རྣམ་པ་འཆར་ཅིག་ཐ་ན་སོ་སོ་ལ་དཔེ་དུས་གཏན་དུ་གནོད་པ་བྱེད་མཁན་དགྲ་ཅིག་ཡིན་ནའང་ཡིད་འོང་གི་རྣམ་པ་འཆར་ཐུབ་པ་ཞིག་དགོས་ཟེར་འདུག་བ་དེ་ཡིད་འོང་གི་རྣམ་པ་འཆར་ཡོང་དུས་གང་ལ། དེ་ལ་དམིགས་པའི་ག་རེ་ཟེར་ན་སྙིང་རྗེ་སྐྱེ་བ་དང་བྱམས་པ་སྐྱེ་བ་ལས་སླ་པོ་ཆགས་ཀྱི་འདུག་བ། ང་ཚོ་མི་སེམས་ཐག་ཉེ་པོ་བྱུང་ན་ཁོ་ལ་དཀའ་ངལ་འཕྲད་དུས་གང་ལ་ག་རེ་བྱེད་ཀྱི་འདུག། དཀའ་ངལ་འདི་མ་བྱུང་ན་བསམ་བསམ་ཅིག་བློ་རང་བཞིན་སྐྱེ་གི་འདུག་སེམས་ཐག་རིང་པོ་ཅིག་ལྷག་པར་དུ་སོ་སོ་དང་དཔེ་ཅིག་དཔེ་ཅིག་ནམ་རྒྱུན་གྱི་ཅིག་ཕར་ཚུར་དགྲ་ཁ་གཏད་ཡིད་བརྟན་གྱི་དཀའ་ངལ་འཕྲད་དུས་གང་ལ། མ་བྱུང་ན་བསམ་བསམ་དེ་ཕར་དེ་བཞག་ད་དུང་འདིའི་སྒང་ལ་སྣོན་པ་བྱུང་ན་བསམ་བསམ་བློ་སྐྱེ་གི་འདུག་དེ་ཡིད་འོང་གི་བྱམས་པ་མ་སྐྱེས་པའི་རྒྱུ་མཚན་རེད་ཡིད་འོང་གི་བྱམས་པ་དེ་དཔེ་གལ་ཆེན་པོ་རེད་བསམ་བློ་ཡིན། བློ་སྡུག་བྱས་ཙང་དེ་མར་ཤེས།

ཨན་སངས་རྒྱས་ཉག་གཅིག་མ་གཏོགས་ཡོད་མ་ཉན་ཐོས་དགྲ་བཅོམ་པ་ཡོད་མ་ས་བཅུ་པོ་ནས་བྱང་ཆུབ་སེམས་དཔའ་ལ་ཡོད་མ་ཐ་སྙད། འདི་དག་སྡུག་བསྔལ་མཐའ་དག་དང་བྲལ་སྡུག་བསྔལ་བདེ་བ་མཐའ་དག་ལ་འགོད་ཡ་ཕྱིར་ངས་དང་པོ་སངས་རྒྱས་ཀྱི་གོ་འཕང་ཅི་ནས་ཐོབ་པར་བྱ་གི་ཡིན་བསམ་བློ་སྐྱེས་ན། དེ་འདྲའི་བློ་འདི་ད་སེམས་བསྐྱེད་ཟེར། ག་ས་འདུན་པ་གཉིས་ཚང་འདུག་པ། གཞན་དོན་དོན་གཉེར་གྱི་འདུན་པ་མར་ཤེས་དྲིན་དྲན་དྲིན་གཟོ་ཡིད་འོང་གི་གཞན་དོན་དོན་གཉེར་གྱི་གཞི་བསྒྲུབ་སྙིང་རྗེ། ཨན་བྱམས་པ། ལྷག་བསམ། དེ་གསུམ་གྱིས་གཞན་དོན་དོན་གཉེར་དངོས་བསྐྱེད་ད་དེ་ཡན་ཆད་ག་ས་གཞན་དོན་དོན་གཉེར་གྱི་འདུན་པ་མངོན་དུ་གྲུབ་ཚར་སོང་ད་རང་དོན་དོན་གཉེར་གྱི་འདུན་པ་དེ་དེ་དག་གི་དོན་དུ་ན་རང་དོན་དོན་གཉེར་གྱི་འདུན་པ་ཟེར་དུས་ཡང་ཚིག་གོ་བ་རྒྱབ་ནས་སོ་སོ་རང་ཉིད་སྐྱིད་པོ་དང་བདེ་བ་ཡོང་བའི་ཆེད་དུ་སངས་རྒྱས་གོ་འཕང་བསྒྲུབས་ཏེ་སྐད་ཅིག་དུ་མ་དང། ངས་ཁོ་རང་ཚོ་བདེ་བ་འགོད་ཡག་དང་སྡུག་བསྔལ་བྲལ་ཆེད་ངས་དང་པོ་ག་རེ་ཟེར་སངས་རྒྱས་གོ་འཕང་ཐོབ་པ་བྱེད་དགོས་འདུག་ཟེར་དེ་རེད། དེ་རེད་དོ་ད་ག་རེ་ཟེར་གཞན་དོན་དོན་གཉེར་རང་དོན་དོན་གཉེར་གྱི་འདུན་པ་སླེབས་སོང་ད་དེ་འདྲ་བའི་ད་ཐོབ་ན་སྙམ་པའི་བློ་ཞིག་ཡོང་གི་རེད་བློ་དེ་དེ་འདྲའི་རྣམ་རིག་ཅིག།

མཐའ་བར་དུ་ངན་སོང་གསུམ་གྱི་སེམས་ཅན་དག་ལ་སྡུག་བསྔལ་སྣ་ཚོགས་འདུག་ཡང་ན་ང་ཚོ་དྲན་གསོ་བཏང་ན་ཡག་པོ་ཡིན་དགོས་ཟེར་རེད། ཁོ་ཚོའི་སྡུག་བསྔལ་མྱོང་སྟངས་དང་ང་རང་ཚོ་དང་དོད་པའི་བསམ་བཏང་པས་ན་སེ་གན་ཅིག་བཟོད་ཡ་མེད་པ་དེ་འདྲ་ཞིག་རེད། ཡིན་ན་ང་ཚོ་དང་དོད་པའི་ཅིག་བའི་གདན་དང་ལྷོད་ཤིག་ཤིག་བསྡད་དགོས་རེད། དེ་བས་ན་ཁོ་ཚོའི་སྡུག་བསྔལ་དང་བསམ་བཏང་སྟེ་དམིགས་བསལ་གྱི་མགུ་ཡོད་ཟེར་ཚོར་བ་ཅིག་ཚོར་བ་ཅིག་ནི་བདག་ནི་སྡུག་བསྔལ་མྱོང་དང་མྱོང་བཞིན་པའི་སེམས་ཅན་དེ་དང་སོ་སོ་འབྲེལ་མེད་མ་རེད་པ།

ད་དེ་འདྲ་ཅིག་སྐྱེ་རོགས་བྱས་པས་ན་ང་ཚོ་ནམ་ཤར་གཏན་གྱི་འདུན་མ་གྲུབ་ཚར་རེད་སོ་སོའི་ཚེ་འདི་ལྟ་ཡིན་རེད་བ། ཚེ་རབས་ནས་ཚེ་རབས་སྐྱེ་བ་ནས་སྐྱེ་བ་བར་སོ་སོའི་བས་ཅིག་ལང་ཀ་འཆང་འགྲོ་དགོས་ཚོད་རེད་ད་ང་ཚོ་དེ་འདྲ་བྱུང་རོགས་བྱས་པས་ན་ད་བས་ཅིག་ད་གིན་ཞུ་བ་ནང་བཞིན་དལ་འབྱོར་གྱི་ལུས་རྟེན་གསར་དུ་ཐོབ་པ་ལ་གོ་གོ་ཆོད་འདུག་ད་ང་ཚོ་དགའ་ན་ཆོག་རེད་འོ་འདུག་སེ་ད་ད་ཁྱེད་རང་ཚོ་ད་ལ་སེམས་བསྐྱེད་ཟེར་ཏེ་གོ་བ་མ་ཆགས་གོ་ནམ་ཡིན་གོ་ཡུལ་མེད་འོ་དུས་འགྲུལ་གྱི་རེད་སེམས་བསྐྱེད་ཟེར་ཏེ་ད་དེ་རྒྱུ་འབྲས་མན་ངག་དེ་བདག་གཞན་མཉམ་བརྗེ་གཉིས་མཉམ་དུ་མན་ངག་བསྲེ་ཡ་ཆོག་རེད་དེ་བསྲེས་ཡོང་དུས་གྲངས་ལ་དེར་དམིགས་སྐོར་བཅུ་བཅུ་གཅིག་གསུང་གི་ཡོད་རེད། བཅུ་གཅིག་དེ་ཁྱེད་རང་ཚོ་ད་གོ་མྱོང་གོ་མྱོང་མེད་ངས་ལབ་བཤད་ན་འགྲིག་གི་རེད་བ། སྔོན་ལ་སེམས་བསྐྱེད་ཟེར་ག་འདྲ་ཅིག་མ་ཧ་མོ་ཧོར་འདི་ཕན་ཡོན་འདི་འདྲ་ཡོད་ཟེར་དོན་བློ་ཅིག་འཚམ་པོ་ཞིག་མི་འདུག་བ། ད་རྒྱུ་འབྲས་མན་ངག་བདག་གཞན་མཉམ་བརྗེ་མཉམ་དུ་བསྲེས་པས་ན། བཏང་སྙོམས་གཅིག་པོ་བྱས་མར་ཤེས་གཅིག་པོ་བྱས་དྲིན་དྲན་དྲིན་གཟོ། ད་དེ་ནི་མོ་གཅིག་པོ་རེད། ད་ཡིད་འོང་གི་བྱམས་པ་ཡན་ཆད་གཅིག་པོ་ཡོང་ངོ་ནས་ད་མར་ཤེས་ད་བཏང་སྙོམས་བྱས་མར་ཤེས་བྱས་དྲིན་དྲན་བྱས།

ཡང་བྱམས་པ་དང་སྙིང་རྗེ་གང་རུང་ལ་ནི་བཞི་ཡང་ན་བྱམས་པ་བགྲངས་སྙིང་རྗེ་མ་བགྲངས་ན་འགྲིག་གི་རེད་ཉམས་མྱོང་ཡོད་ན་འདི་པ་ལ་དེ་ཡིད་འོང་གི་བྱམས་པའི་རྗེས་སུ་ལྔ་པ་སྙིང་རྗེ་ཞིག་བགྲང་བ་དང་བདག་གཞན་མཉམ་པ་དང་བདག་གཞན་བདག་གཞན་བརྗེ་བའི་བསམ་པ་དངོས་དེ་ལ་བརྟེན་ནས་གཏོང་ལེན་སྒོམ་ཚུལ་གཉིས་ག་རེ་ག་རེ་ན་ཐུག་རེད་བྱམས་པ་དང་སྙིང་རྗེ་མཚམས་རེ་བཅུ། ཨ་ནི་ཐ་མ་ག་རེ་ཟེར་ན་ལྷག་བསམ་ལ་གཅིག་པུ་བྱེད་ཡ་རེད་བ། ལྷག་བསམ་གཅིག་པུ་བྱེད་ད་དེ་ནས་བདུན་པ་སེམས་བསྐྱེད་གཅིག་པུ་རེད། འོ་འདུག་སེ་རེད་ཅེ་ད། རྒྱུ་འབྲས་མན་ངག་བདུན་དང་བདག་གཞན་མཉམ་བརྗེ་གཉིས་མན་ངག་མཉམ་དུ་བསྲེས་བསྒོམས་ན་ཧ་ལས་པའི་ནུས་པ་ཆེན་པོ་ཡོང་གི་ཡོད་ས་རེད། བཏང་སྙོམས། མར་ཤེས། དྲིན་དྲན། དྲིན་གཟོ། བཅས། ད་དེ་ཡན་ཆད་ཡིད་འོང་གི་བྱམས་པ་གྲུབ་ཚར་རེད་བ། ཡིད་འོང་བྱམས་པ་དམིགས་སུ་བཀར་ཡོད་པ་མ་རེད། དྲིན་གཟོ་གྲུབ་ཚར་ན་ཡིད་འོང་བྱམས་པ་གྲུབ་ཚར་རེད། ད་ཡིད་འོང་གི་བྱམས་པའི་རྗེས་སུ། ཨ་ནི། བདག་གཞན་མཉམ་པ་ཞིག་སྒོམ། བདག་གཞན་མཉམ་ཟེར་དུས་བདག་དང་གཞན་གཉིས་བདེ་བ་སྡུག་བསྔལ་འདོད་མི་འདོད་པའི་སྒོ་ནས་མཉམ་པ་རེད་ཟེར་འདི་བསམ་ན་ཡང་འདི་རེད། འོ་འདུག་སེ་དེ་ཙམ་དུ་མ་ཟད་ཨན་ཅིག་དེའི་རྗེས་ལ་ག་རེ་རང་གཅེས་འཛིན་གྱི་སྐྱོན་གྱི་སྒོ་ག་ཚོད་ཡོད་མེད་ཆ་ཚང་ད་དེ་འོག་སྤྱོད་འཇུག་ཨན་བྱང་ཆུབ་སྤྱོད་འཇུག་གཞུང་ནང་ལོགས་རང་གཅེས་འཛིན་གྱི་སྐྱོན་ག་འདྲ་ཆ་ཚང་སྟོན་གྱི་རེད་དེ་ཆ་ཚང་རྗེས་ལ་ང་ཚོ་བསམ་བཏང་ནི་རང་གཅེས་འཛིན་གྱི་སྐྱོན་ག་རེ་ཡོད་མེད་ཅིག་བསམ་བཏང་ཨན་གཞན་གཅེས་འཛིན་གྱི་ཡོན་ཏན་པའི་ག་རེ་ག་རེ་ཡོད་མེད་བསམ་བཏང་ག་ཚང་ལུང་གཞི་གྲངས་ཚང་ཡིན་པ་དེ་ཆ་ཚང་ཡོང་དགོས་རེད་ད་དེ་ནས། རང་གཅེས་འཛིན་དང་གཞན་གཅེས་འཛིན་ཡོན་ཏན་གཉིས་ད་སྐྱོན་ཡོན་གཉིས་ཡག་པོ་བལྟས་པའི་ཐོག་དེ་ནས་ཨ་ག་རེ་ཟེར་ན་བདག་གཞན་གཉིས་བརྗེ་དགོས་རེད་བདག་གཞན་བརྗེ་ཟེར་དུས་སྒང་ལ་བདག་གཞན་འགྱུར་བ་དེ་གཞན་བདག་འགྱུར་རང་གི་དཔེ་ཅིག་ད་ལྟ་བར་རང་གཅེས་པར་འཛིན་པའི་གཅེས་འཛིན་གོ་ས་དེ་ལ་གཞན་བཞག་གཞན་ཡལ་བར་དོར་བའི་གོ་ས་དེ་ལ་རང་བཞག་དགོས་རེད་ད་ད་དེང་ཕྱིན་ཆད་རང་ཡལ་བར་དོར་ག་རེ་བྱེད་དགོས་རེད་གཞན་གཅེས་པར་འཛིན་དགོས་རེད་སྔར་ནས་ད་ཕན་ཆད་ག་རེ་ཟེར་ན་རང་གཅེས་པར་བརྩིས་གཞན་ཡལ་བར་དོར་ཞེས་རེད་ད་དེ་གཉིས་གོ་ས་བརྗེ་ཟེར་དུས་ག་རེ་རེད་དེང་ཕྱིན་ཆད་ག་རེ་རེད། རང་ཡལ་བར་དོར་གཞན་གཅེས་པར་འཛིན་དགོས་ད་འདི་བརྗེས་སོང་ན་འདི་གོ་ས་བརྗེས་རེད་ད།

ང་རང་ཚོ་འདོད་པ་ནང་བཞིན་མ་ཕྱིན་ན་དམངས་གཙོ་མི་འདུག་ལབ་པ་དེ་དམངས་གཙོ་ཟེར་དུས་བ་ན་སྤྱི་ཡོངས་ཀྱི་མི་སྤེལ་སྤྱིའི་སྤེལ་ཅིག་རྒྱ་ཆེ་དགོས་ན་རྒྱ་ཆེ་ན་དམངས་དེ་འདོད་པ་ག་རེ་འདི་འགྲོ་ཡ་རེད་མ་གཏོགས་མི་རེ་ངོ་རེ་འདོད་པ་བརྩིས་ན་དམངས་གཙོ་ཡོང་གོ་བ་མ་རེད་ད། ཡོང་གོ་བ་རེད་བ། དེ་མའོ་ཀྲུའུ་ཞི་དམངས་གཙོ་ལྟ་བུ་ཆགས་མའོ་ཀྲུའུ་ཞི་དམངས་གཙོ་རེད་ཟེར་ལབ་ཤེས་རེད་མ་གཏོགས་ཕ་མ་དེ་ཁོ་རང་གི་འདོད་པ་ནང་བཞིན་ཐག་གཅོད་རེད་དམངས་གཙོ་དགོ་གོ་རེད་ག་རེ་གཅིག་སྡུད་དགོ་གོ་རེད་ཟེར་ཤེས་བ།

ཡང་ན་ག་རེ་ཟེར་ན་དེ་ལྟས་དགེ་བ་ཉམ་ཆུང་ཉིད་ལ་ཡག་ཆ། རྟག་ཏུ་ང་རང་ཚོའི་རྒྱུད་ལ་སྡིག་པ་སྟོབས་ཆེན་པོ་ཡོད་རེད་ཟེར་ན་ཡང་རྟག་དེ་མར་སྦྱར་འདི་འདྲའི་མཁས་པ་གསུང་ཚུལ་གསུང་ཚུལ་གཉིས་ཡོང་གི་འདུག་ཁྱེད་རང་ཚོ་སོ་སོ་བློར་དགའ་ཚོད་ན་འགྲིག་ཤེས་རེད་བ། ང་རང་ཚོའི་རྒྱུད་ལ་དགེ་བ་ཉམ་ཆུང་ཆུང་རྟག་ཏུ་རེད་ཟེར་ཡང་བྱ་ཤེས་ན་འགྲིག་རེད་ཡང་ན་ང་རང་ཚོའི་རྒྱུད་ལ་མི་དགེ་བ་སྟོབས་ཆེན་པོ་རྟག་ཏུ་ཡོད་རེད་ཟེར་ཡང་ལབ་ཤེས་ན་འགྲིག་གོ་ད་གཉིས་ཀ་ང་རང་ཚོའི་རྒྱུད་ལ་ཡོད་རེད་བ་དགེ་བ་ཉམ་ཆུང་ཆུང་དང་སྡིག་པ་སྟོབས་ཆེན་པོ་གཉིས་ང་རང་ཚོའི་རྒྱུད་ཡོད་རེད་བ། འོ་དེ་ཡིན་ཙང། འོ་དུ་ཞེས། ད་དེ་ལྟས་དགེ་བ་ཉམ་ཆུང་ཉིད་ལ་རྟག། མ་མོ་དང། སྡིག་པ་སྟོབས་ཆེན་ཤིན་ཏུ་མི་བཟད་པ། དེ་ནི་རྫོགས་པའི་བྱང་ཆུབ་སེམས་མིན་པའི་དགེ་གཞན་གང་གིས་ཟིལ་གྱིས་གནོན་པར་འགྱུར། ད་ང་རང་ཚོའི་རྒྱུད་ལ་སྡིག་པ་སྟོབས་ཆེན་པོ། བས་ད་ལྟ་ཚེ་འདི་ལ་ང་རང་སྟོབས་ཆེན་པོ་ག་དུས་བསགས་ཡོད་ན་མི་ཤེས་གང་ལྟར་ཡང་ཞག་དང་ཞུ་ལ་ང་ཚོ་སྡིག་པ་མང་པོ་ཞིག་བསགས་བཞག་རེད། མི་དགེ་བཅུ་པོ་ནང་ང་ཚོ་མང་པོ་ཞེ་གཅིག་འགལ་ཚར་རེད་ད་ག་ནང་བཞིན་སོ་སོ་སོ་ཐར་གྱི་སྡོམ་པ་བྱང་སེམས་ཀྱི་སྡོམ་པ་དང་སྔགས་ཀྱི་སྡོམ་མང་པོ་དང་འགལ་ཏེ་རེད་པས་ང་ཚོ་མ་གསུངས་ད་ཅིག་སྡིག་པ་མི་དགེ་བ་དེ་ཚོ་ལ་གཟུགས་ཅིག་ཡོད་རོགས་བྱས་ན་པས་ཅིག་པས་ཅིག།

ད། ག་རེ་ཟེར་ན་བྱང་ཆུབ་སེམས་ཀྱི་བས་ཅིག་བློ་དེ་རང་རྒྱུད་ལ་སྐྱེས་པའི་ཐོག་དེ་ནས་ཕར་འཇོམས་ཡག་པ་འདི་ཐབས་ཤེས་ཡག་ཤོས་འདི་རེད་གསུངས་རེད། དེ་ནི་ཟེར་དུས་སྒང་ལ་དེ་འདྲའི་སྟོབས་ཆེ་པོ་མི་བཟད་པ་འདི་ད་སྡིག་པ་སྟོབས་ཆེ་པོ་མཚམས་མེད་ཀྱི་ལས་ལྟ་བུ་ཆོས་སྤོང་གི་ལས་ལྟ་བུ་དེ་འདྲའི་ལས་མང་པོ་འདུག་དེ་འདྲའི་ག་རེ་ཟེར་ན་རྫོགས་པའི་བྱང་ཆུབ་སེམས་མིན་པ་དགེ་གཞན་གང་གིས་ཟིལ་གྱིས་གནོན་པར་འགྱུར་ད་འདི་རེད། དེ་འདྲའི་སྡིག་པ་སྟོབས་ཆེ་པོ་དེ་ཚོ། བྱང་ཆུབ་སེམས་ཀྱི་དགེ་བ་འདི་སོ་སོའི་རྒྱུད་ལ་སྐྱེས་བཅུག་དེའི་སྟོབས་ཀྱིས་ཁོ་ཕར་ཟིལ་གྱིས་གནོན་ནས་མ་གཏོགས་གཞན་དགེ་བ་གང་གིས་ཀྱང་ཟིལ་གྱིས་གནོན་ཐུབ་ཀྱི་མ་རེད་གསུངས་རེད། འོ་འདུག་ཟེར་རེད་བྱས་ཙང་ད། བས་ཅིག་ཧ་ལས་པའི་དགེ་མཚན་ཆེ་པོ་འདུག་ཨ། སྐྱེ་བ་ཚེ་རབས་ནས་ཚེ་རབས་བར་སྐྱེ་བ་ནས་སྐྱེ་བ་བར་ང་སྔ་མ་སྔ་མ་སྡིག་པ་དེ་ཚོ་ང་རང་ཚོ་དྲན་དགོས་བ་མ་ཡིན་ན་སྡིག་པ་དེ་ཚོ་ཡོད་རེད། ཡོད་པ་དེ་བཤགས་པ་ལ་ཐབས་གཞན་དག་ཅིས་མ་འོག་དང་བྱང་ཆུབ་སེམས་སོ་སོ་ཉིན་རེ་ཉིན་རེ་འཚོ་བའི་ཁྲོད་ལ་ཆུ་ཚོད་ཕྱེད་ཀ་ཙམ་སྐར་མ་བཅུ་བཅོ་ལྔ་དེ་འདྲ་ཅིག་སྒོམ་ཐུབ་པ་ཡིན་ན། ད་སྐྱེ་བ་སྔ་མ་སྔ་མ་བས་ཅིག་བསགས་ཞེས་པའི་སྡིག་པ་ག་ཚོད་ནས་ཆ་ཚང་སྦྱངས་ཤིང་དག་འགྲོ་འདུག།

བར་གྱི་ཁུག་པ་བཅོ་བརྒྱད་ཅིག་འདི་སྒང་ལ་བར་བསྐལ་ཐོག་མཐའ་གཉིས་བཅུག་པས་བར་བསྐལ་ཉི་ཤུ་ཉི་ཤུ་ཡོད་རེད་ད་བསྐལ་ཆེན་ཟེར་དུས་སྒང་ལ་བར་བསྐལ་བརྒྱད་ཅུ་ཐམ་པར་ག་རེ་ཟེར་ན་བསྐལ་ཆེན་གཅིག་ཟེར་བ་རེད་དོགས་ཟེར་གྱི་ན་མཛོད་ད་ཆོས་མངོན་མཛོད་ད་དེ་ཧ་གོ་གོ་རེད་སྤྱིར་བཏང་བསྐལ་པ་ཟེར་དུས་སྒང་ལ་དུས་ཀྱི་ཁྱད་པར་ཅིག་རེད་བསྐལ་པ་དུ་མ་ཟེར་དུས་ད་དུས་ཚོད་མང་པོ་ཞེ་གཅིག་ནས་ཨ་ནི་ཅིག་ཐུབ་པའི་དབང་པོ་རྣམས་ཀྱིས་བསྐལ་པ་དུ་མར་རབ་དགོངས་མཛད་པ་ཡི་ཐུབ་དབང་རྣམས་ཀྱིས་ཟེར་རབ་ཏུ་དགོངས་པ་མང་པོ་བཞེས་ནས་ཐང་ཅིག། ཐུབ་དབང་རྣམས་ཀྱིས་དགོངས་པ་མང་པོ་བཞེས་ནས་མཐར་དེ་ལ་ཐག་ག་རེ་བཅད་ཟེར་ན་སེམས་ཅན་གྱི་དོན་སྒྲུབ་པ་ན་ཕན་པ་ཡག་ཤོས་བྱེད་ཡག་ཕན་པ་ཅིག་དཔེ་རྒྱ་ཆེན་པོ་བྱེད་ཡག་དཔེ་ཅིག་ཉམས་ལེན་ཡག་ཤོས་འདི་ག་རེ་ཟེར་ན་བྱང་ཆུབ་སེམས་འདི་ཡིན་པ་གཟིགས་རེད་ད་འདི་ལས་ཅིག་སེམས་ཅན་དང་ཅིག་རང་གཞན་གྱི་དོན་བྱེད་ཡག་འདི་ལ་ལྷག་པ་མེད་པ་ཞིག་གཟིགས་རེད་ཟེར་ད་ཐུབ་དབང་རྣམས་ཀྱིས་འདི་ཉིད་ཕན་པར་གཟིགས་འདི་ཁོ་ན་ཕན་པ་གཟིགས་པ་རེད་དེ་ལས་ལྷག་པའི་དཔེ་ཅིག་ཉམས་ལེན་ཅིག་ཡོད་སྲིད་མ་རེད།

ཐུབ་དབང་རྣམས་ཀྱིས་འདི་ཉིད་ཕན་པར་གཟིགས། ད་རྒྱུ་མཚན་ག་རེ་ཟེར་ན་འདིས་ནི་ཚད་མེད་སྐྱེ་བོའི་ཚོགས་རྣམས་ཀྱིས་བདེ་མཆོག་བདེ་བླག་ཉིད་དུ་ཐོབ་པར་བྱེད། ད་འདིས་ནི་ཟེར་ནའང་བྱང་ཆུབ་སེམས་འདིས་ནི། ཚད་མེད་པའི་སྐྱེ་བོ་ཟེར་ནའང་སེམས་ཅན་གྲངས་མེད་པའི། ད་སྐྱེ་བོའི་ཚོགས་རྣམས་ཀྱིས་བདེ་མཆོག་བདེ་བླག་ཉིད་དུ་ཐོབ་པར་བྱེད་ད་འདི་ཇི་ལྟར་རྒྱག་འདུལ་བ། སེམས་ཅན་སུ་འདྲ་ཞིག་ཡིན་ནའང། སེམས་ཅན་ག་འདྲ་བྱས་ནའང་སོ་སོས་དཔེ་བྱང་ཆུབ་སེམས་དེ་ཉམས་ལེན་ཅི་ཐུབ་བྱས་པ་ཡིན་ན། བདེ་མཆོག་བདེ་བླག་ཉིད་དུ་ཐོབ་པར་བྱེད་ཟེར་ནའང་བདེ་བའི་མཆོག་སངས་རྒྱས་གོ་འཕང་འདི་རེད་པ། དེ་འདྲའི་སངས་རྒྱས་གོ་འཕང་འདི། ལམ་བདེ་བའི་ཐོག་དེ་ནས་བདེ་བླག་ཐོབ་ཐུབ་རེད། ཡང་ང་ཚོས་ཉུང་ཁ་ཞིག་མི་འགྲོ་བར་དཀའ་ལས་ཅིག་ཅིག་ག་རེ་བྱས་ན་དཀའ་ཚེགས་དཀའ་ལས་འབད་བརྩོན་ཞེ་པོ་ཅིག་ལ་བརྟེན་དེ་ཡང་དཔེ་ཅིག་དཀའ་སྡུག་མང་པོ་ཞིག་ལ་བརྟེན་ནས་ཡང་ལམ་དཀའ་ཚེགས་མང་པོ་ཞིག་བརྒྱུད་ནས་ཡང་ཅིག་ཐོབ་དགོས་ཡག་དེ་འདྲ་ཡིན་ནའང་བྱང་ཆུབ་སེམས་ཉམས་ལེན་འདུག་སེ་མ་རེད། ཉམས་ལེན་བྱེད་པའི་གནས་སྐབས་སུ་ལ་ལམ་བདེ་བས་ང་དེར་སེམས་ལ་དཔེ་ཞི་བདེ་ཡོད་དེ་བས་དོགས་མེད་རེད། ད་དེ་འདྲའི་དཔེ་འཁོར་བར་གནས་པའི་གནས་སྐབས་སུ་སེམས་ལ་ཞི་བདེ་ཡོད་པས་བརྟེན་དེ་ནས་མཐར་ཐུག་ཐོབ་རྒྱུ་དེ་ཡང་བདེ་བའི་མཆོག་སངས་རྒྱས་གོ་འཕང་ཐོབ་ཐུབ་པ་རེད་ཟེར་ནའང་བདེ་མཆོག་བདེ་བླག་ཉིད་དུ་དཀའ་སྡུག་འབའ་ཞིག་བསྟེན་མི་དགོས་པ་དེ་རེད་ཟེར་བ་རེད་བདེ་མཆོག་བདེ་བླག་ཉིད་དུ་ཐོབ་པར་བྱེད། འདུག་སེ་ད་སྲིད་པའི་སྡུག་བསྔལ་བརྒྱ་ཕྲག་གཞོམ་འདོད་ཅིང་སེམས་ཅན་མི་བདེ་བསལ་བར་འདོད་པ་བདེ་མང་བརྒྱ་ཕྲག་སྤྱོད་པར་འདོད་པས་བྱང་ཆུབ་སེམས་རྟག་ཏུ་གཏང་མི་བྱ་ད་སྲིད་པ་འཁོར་བའི་སྡུག་བསྔལ་མཐའ་དག་པ་མེད་པར་འདོད་མཁན་ཡིན་ཕྱིན། ད་ག་ནང་བཞིན་སེམས་ཅན་གྱི་རྒྱུད་ཀྱི་མི་བདེ་བ་སྡུག་བསྔལ་ཐམས་ཅད་པ་རྒྱུད་ཀྱི་མི་བདེ་བ་ཐམས་ཅད་པ་བསལ་བར་འདོད་པ་ད་ག་ནང་བཞིན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་བདེ་བ་དཔག་ཏུ་མེད་ད་འདི་བརྒྱ་ཕྲག་བརྒྱ་ཕྲག་ཏུ་ཟེར་ཡག་མང་ཚིག་རེད་མ་གཏོགས་དཔེ་ཅིག་སྡུག་བསྔལ་བརྒྱ་ཕྲག་སྐད་ཆ་སྡུག་བསྔལ་བརྒྱ་ཕྲག་མ་གཏོགས་མེད་པའི་སྐད་ཆ་མ་རེད་བརྒྱ་ཕྲག་ཟེར་ཡག་མང་ཚིག་རེད་སྡུག་བསྔལ་མཐའ་དག་ད་ག་ནང་བཞིན་བདེ་བ་མཐའ་དག་སྐད་ཆ་རེད་ཟེར། ད་དེ་འདྲའི་ཐམས་ཅད་ཀྱི་བདེ་བ་བརྒྱ་ཕྲག་སྤྱོད་པར་འདོད་པས་ཀྱང་དེ་འདྲའི་འདོད་པ་ཅིག་ཡིན་ཕྱིན་ཆད། ག་རེ་བྱེད་དགོས་རེད་བྱང་ཆུབ་སེམས་དེ་དུས་རྟག་ཏུ་གཏང་རྒྱུ་ཡོད་མ་རེད། ད་ད་ནི་ང་རང་ཚོའི་རྒྱུད་ལ་བྱང་ཆུབ་སེམས་རང་སྐྱེས་མེད་པས་གཙོ་བོ་མ་འོངས་པ་ལ་སོ་སོའི་རྒྱུད་ལ་སྐྱེས་ཡོང་ན་དེ་མི་ཉམས་པར་རྟག་ཏུ་བསྲུང་དགོས་རེད་ཟེར་བ་རེད། བྱང་ཆུབ་སེམས་རྟག་ཏུ་གཏང་མི་བྱ། འོ་འདུག་སེ་རེད་ད་དེའི་རྗེས་ག་རེ་ཟེར་ན་བྱང་ཆུབ་སེམས་ཀྱི་དགེ་རྩ་འདི་དགེ་རྩ་གཞན་ལས་ཁྱད་པར་འཕགས་པ་ཡིན་པ་སྟོན་གྱི་འདུག་འོ་འདུག་སེ་རེད་ད་དེ་ང་ཚོ་གཉེན་པོ་སྟོབས་བཞིས་བཤགས་ཡག་སྒོ་ནས་སྡིག་པ་དག་གི་མ་རེད་པས་དོགས་པ་ཡོང་གི་རེད།

དེ་འདྲའི་གཉེན་པོ་སྟོབས་བཞིས་བཤགས་པ་འདི། སྡིག་པ་ཁོ་རང་རྐྱང་པ་ལ་དམིགས་ནས་ཁོ་ཅིག་གིས་དངོས་སུ་དམིགས་སུ་བཀར་ནས་བཤགས་ཀྱི་འདུག་པ་དེ་ད་ཡོད་རེད། བྱང་ཆུབ་སེམས་བསྒོམ་ཡག་འདི། དམིགས་སུ་བཀར་ནས་སྡིག་པ་བཤགས་ཏེ་བསྒོམ་དགོས་ཡོག་མ་རེད་དེ་ཞོར་ལ་སྡིག་སྒྲིབ་དག་འགྲོ་ཡག་འདི་རེད། ད་དགེ་བ་གང་ཞིག། དགེ་བ་འདི་བསྒོམ་པ་ལ་བརྟེན་ནས་ཞོར་ལ་སྡིག་པ་དག་འགྲོ་ཡག་འདི་ལ་བྱང་ཆུབ་སེམས་མ་གཏོགས་ཡོག་མ་རེད།

ད་ང་རང་ཚོ་ད་ལྟ་དཔེ་ཅིག་མིང་འགྱུར་བ་མ་དོན་འགྱུར་བ་མ་རེད་དོན་འགྱུར་བ་མ་རེད་པ། ད་ང་རང་ཚོ་བྱང་ཆུབ་སེམས་ཟེར་བ་དེ་ནི་དང་པོ་ཕན་ཕན་ཡོན་ཐོས་ནས་དེ་དཔེ་ཨན་ཅིག་སྒོམ་འདོད་ཀྱི་བློ་སྐྱེས་དེ་ནས་སྒོམ་སྒོམ་ནས་ནམ་ཞིག་ན་ང་ཚོའི་རྒྱུད་ལ་བྱང་ཆུབ་སེམས་ཅིག་སྐྱེ་བ་ཡིན་ན། ང་རང་ཚོ་ད་དེ་འདྲའི་སྐྱེ་བའི་གནས་སྐབས་སུ་ང་རང་ཚོ་ཨན་ཅིག་སྐད་ཅིག་མ་ང་ཚོ་འཁོར་བ་ལ་སྐྱེས་དེ་གི་ཉམ་ཐག་པའི་སེམས་ཅན་ཡིན་ནའང་ཟེར་བ་རེད་པ་བྱང་ཆུབ་སེམས་སྐྱེས་གྱུར་ན་སྐད་ཅིག་གིས། སྐད་ཅིག་གིས་སུ་དང་བ་ལ་སོ་སོའི་རྒྱུད་ལ།

ཨང་གཅིག་དེ་འདྲའི་ཉམ་ཐག་པ་ཅིག་ཡིན་པས་ནས། ད་ང་ཚོ་སྤྱིར་བཏང་ཉམ་ཐག་པ་ཟེར་དཔེ་མང་པོ་བྱ་འདྲི་འདུག་དཔེར་ན་ཟས་གོས་གནས་མལ་ལ་སོགས་པའི་ཕྱུག་པོ་མེད། མིང་གི་དཔེ་ཅིག་སྐད་གྲགས་ཆེན་པོ་མེད། ཐོབ་གོ་ས་ཟེར་མེད། ཨ་མི་གཉོམ་ཆུང་ཅིག་ཡིན་པས་ནས་ཟེར། ང་ཚོ་གོ་ང་ཚོ་བྱས་ན་གཉོམ་ཆུང་ཞིག་ཡིན་པས་ནས་སོ་སོའི་ཉམས་ལེན་དཔེ་ཉིན་རེ་ཉིན་རེ་དཔེ་འབད་རྩོལ་བྱས་ནས་ནམ་ཞིག་ན་ང་རང་ཚོ་རྒྱུད་ལ་དཔེ་དུས་ཚོད་ཅིག་ལ་སེམས་བསྐྱེད་དེ་སྐྱེས་པ་ན།

ད་འདི་འདྲ་བོ་ཞིག་ཉམས་ལེན་བྱེད་ན་མིང་དཔེ་ཅིག་གི་རང་བཞིན་གྱི་མི་ལ་དཔེ་ཅིག་གི་བློ་མང་བ་རང་བཞིན་གྱི་སོ་སོར་དཔེ་ཅིག་གི་ཐོབ་ཐང་ཡོང་གི་འདུག་བ། དེ་ཙམ་དུ་མ་ཟད་དེའི་ཚེ་སོ་སོའི་རྒྱུད་ལ་བྱང་ཆུབ་སེམས་མཆོག་བལྟམས་པའི་དེ་མ་ཐག་ཏུ་ཕྱོགས་བཅུའི་རྒྱལ་བ་སྲས་ཐམས་ཅད་མ་གཟིགས་ནས་ཨ། ཕྱོགས་བཅུའི་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱིས་ད་སོ་སོའི་དཔེ་ཅིག་གི་ཤིན་ཏུ་གཅེས་པའི་བུ་ལྟ་བུ་ཞིག་གཅེས་པར་བཟུང་གི་རེད་ཟེར་གི་འདུག་བ།

བྱང་ཆུབ་སེམས་མ་སྐྱེས་པའི་སྔ་རོལ་དུ་ང་ཚོ་མིང་མི་འདུག་ད་བྱང་ཆུབ་སེམས་སྐྱེས་ན་མིང་ཁྱད་པར་ཐོབ་སོང་ཨ་ད་ག་ནང་བཞིན་བྱང་ཆུབ་སེམས་མ་སྐྱེས་པའི་སྔ་རོལ་ང་ཚོར་ཕྱག་བྱ་ཡི་མི་འདུག་བ་གུས་པ་བྱེད་ཡི་མི་འདུག་བ་བསྙེན་བཀུར་ཞུ་ཡི་མི་འདུག་བ་ད་བྱང་ཆུབ་སེམས་དཔའ་སྐྱེས་པའི་ཚེ་ལ་ཨ་འཇིག་རྟེན་ལྷ་དང་མི་ཐམས་ཅད་ཀྱི་ཕྱག་བྱ་འོས་སུ་འགྱུར་བ་རེད་ཟེར་གི་འདུག་བ་དཔེར་ན་དགེ་སློང་དགྲ་བཅོམ་པ་ཞིག་ཡིན་པ་ནས་བྱང་ཆུབ་སེམས་སྐྱེས་མ་ཐག་པའི་ཅིག་ཁྱིམ་པ་ཅིག་ལ་མར་ཕྱག་བྱེད་དགོས་ཟེར་བ་དགེ་སློང་དགྲ་བཅོམ་པ་དགེ་སློང་ཡིན་མཁན་དགྲ་བཅོམ་པ་ཉོན་མོངས་སྤངས་པའི་དགྲ་བཅོམ་པ་ཞིག་ཡིན་ནས་བྱང་ཆུབ་སེམས་སྐྱེས་མ་ཐག་གི་ཁྱིམ་པ་ཅིག་ལ་མར་ཕྱག་བྱ་དགོས་རེད་གསུངས་བཞིན་འདུག་ན།

དམིགས་བསལ་གྱི་འཁོར་ལོ་ཞིག་ཡོང་གི་ཡོད་ས་རེད། ཁོ་སེམས་འདི་སྐྱེས་མ་ཐག་པ་བྱས་ཏེ་སེམས་འདི་ད་ང་ལམ་སང་ད་ཅིག། དཔེ། ད་དེང་སང་དཔེ་མ་གསུངས་ཚ་བོ་ཚ་བོ་རེ་བྱོས་རེ་བ་དེ་ཡང། འོ་དེ་ཡིན་ཙང་ད་དཔེ་དེ་འདྲའི་ཞིག་གི་ཁྱད་པར་འབྱུང་གི་ཡོད་ས་རེད་འཇིག་རྟེན་ལྷ་དང་མི་ཐམས་ཅད་ཀྱི་ཕྱག་བྱ་བར་འགྱུར་ཟེར་ད་ང་ཚོ། མི་གི་དཔེ་བསྟོད་ར་བཏང་ཡས་དགའ་བོ་རེད། སོ་སོའི་མིང་གི་དགའ་བོ་རེད་ད་ནང་བཞིན་སོ་སོ་ལ་དཔེ་ཅིག་བསྙེན་བཀུར་ཞུ་ཡས་དང་སོ་སོ་ལ་དཔེ་ཅིག་ད་ག་རེ་ན་བྱེད་ཡས་ཀྱི་དགའ་བོ་རེད་ཡིན་ན་ང་རང་ཚོ། དཔེ་བྱེད་ཡག་གི་མཐུན་རྐྱེན་ནི་ང་ཚོ་རྒྱུན་གྱི་ཅིག་མི་འདུག་བ་ད་དེ་འདྲའི་ཞིག་གོམས་བསྡད་པས་ན། དེ་འདྲའི་ཞིག་བསམ་བསྡད་པས་ན།